ཨན་ཕྱིན་ཅི་མ་ལོག་གི་ཕྱིན་ཅི་མ། ཕྱིན་ཅི་ལོག་གི་བློ་སྣ་མཐའ་དག་རྒྱུད་ལ་འགག་པ་གཅིག་བྱེད། ཕྱིན་ཅི་མ་ལོག་གི་བློ་སྣ་མཐའ་དག་རྒྱུད་ལ་སྐྱེ་བ་གཅིག་བྱེད། ཨན་རྐྱེན་ཡང་ཕྱི་ནང་གི། ཨན་བར་ཆད་ཐམས་ཅད་ཉེ་བར་ཞི་བ་འདི་གསུམ་འདི་རེད་དོན་དག་ཆེན་པོ་གསུམ་འདི་རེད། ད་ལྷོ་བརྒྱུད་བྱས་ན་ག་རེད། བདག་གཉིས་སུ་མཚན་མར་འཛིན་པའི་བར་གྱི། ཕྱིན་ཅི་ལོག་གི་བློ་སྣ་མཐའ་དག་འགག་པ། བདག་གཉིས་སུ་མཚན་མར་འཛིན་པ་དེ་ཡོད་མ་རེད་ལྷོ་བརྒྱུད་ཡིན་ན་སྔགས་ཉམས་ལེན་དང་འབྲེལ་བ་ཡོད་མ་རེད་པ། འོག་ལ་ག་ཟེར་ན། ཞི་གནས་དང་ལྷག་མཐོང་རྒྱུད་ལ་སྐྱེ། བདག་མེད་རྟོགས་པའི། ཞི་ལྷག་གཉིས་རྒྱུད་ལ་སྐྱེ། གཅིག་མ་གཏོགས་ཡོད་མ་རེད། ལྷོ་བརྒྱུད་ཀྱི་ཁོ་མདོ་ལུགས་རྐྱང་པའི་དབང་དུ་བྱས་པ་ཡིན་ཙང་སྔགས་ཀྱི་མི་སློབ་པའི་ཟུང་འཇུག་ཟེར་སྐད་ཆ་ཁུར་ཡོང་བ་མ་རེད། ང་ནི་ནམ་ཡིན་མཉམ་དུ་དཀྲུགས་བཤད་ཀྱི་འདུག་པ། དེ་ཕལ་ཆེར་ཕལ་ཆེར་འགྲིག་གི་ཡོད་ས་མ་རེད། མདོ་ལུགས་ཡིན་ན་མདོ་ལུགས་ཀྱི་ད་གསོལ་འདེབས་བྱེད་སྔགས་ལུགས་ཡིན་ན་སྔགས་ལུགས་གསོལ་འདེབས་བྱེད་དགོས་རེད་པ། ཡག་འདུག་ཅེས་ད་དོན་ཆེན་པོ་གསུམ་གྱི་སྒོ་ནས་གསོལ་བ་བཏབ་པའི་བར་སྦྱོར་བའི་ཆོས་ཚན་དྲུག་ཚང་བར་བྱ། ད་མདོར་བསྡུས་ཡིན་ད་རེད་བ། མདོར་བསྡུས་བྱེད། ད་དེ་ནས་གཉིས་པ་དངོས་གཞི་དེ་རེད་བཞག་ད་དངོས་གཞིའི་སྐབས་སུ་ཐོག་མེད་ནས་ད་ལྟའི་ད་ལྟ་བ་ཐུག་གི་བར་དུ་ཡང་རང་རེ་སེམས་ཀྱི་གཞན་དབང་དུ་སོང་སྟབས་བེད་སྤྱད་ཀུན་སློང་སྒྲུབ་བྱ་དགོས་གསུངས་གོང་གི་ཀུན་སློང་སྒྲུབ་ཅིང་བརྩི་ལ། ཐོག་མ་མེད་ཐོག་མ་མེད་པ་ནས་ད་ལྟ་ལ་ཐུག་གི་བར་དུ་རང་རེ་ག་རེ་སུ་སུ་རང་ཉིད་ག་རེའི་གཞན་དབང་དུ་སོང་ཟེར་ན་སེམས་ཀྱི་གཞན་དབང་དུ་སོང་ཞིང་སེམས་དེ་ཡང་ཉོན་མོངས་པའི་གཞན་དབང་དུ་སོང་ད་ཉོན་མོངས་ཀྱིས་ལས་ངན་པ་ཞིག་བསགས་ལས་ངན་པ་དེ་ད་ག་རེ་ཟེར་ན་ངང་ལ་འཁོར་བར་འཁོར་བསྡད་པ་རེད་ཟེར་སོང་ཉོན་མོངས་པས་འཁོར་བའི་རྩ་བ་ལས་མངོན་པར་འདུ་བྱེད་ཟེར་ནའོ་ལས་ངན་པ་བསགས་པའི་སྐད་ཆ་རེད་པ། དེ་དག་གི་རྐྱེན་གྱིས་ད་ལས་ངན་པ་མ་ཟད་ལས་བཟང་པོ་དབང་དུ་བསགས་པའི་དབང་དུ་བཏང་བས་ནི་འཕེན་བྱེད་དགེ་བའི་ལས་ཞིག་བསགས་པའི་དབང་དུ་བཏང་བས་ནི་འཁོར་བར་སྐྱེ་བྱེད་རྒྱུ་ཅིག་མ་གཏོགས་འཁོར་བ་ལས་གྲོལ་ཡག་འགྱུར་གྱི་མ་རེད་པ། དེ་དག་གི་རྐྱེན་གྱིས་འཁོར་བའི་སྡུག་བསྔལ་སྣ་ཚོགས་པ་ཞིག་མྱོང་བ་ཡིན་ལ། ད་འདི། ཀུན་འབྱུང་འཁོར་བའི་འཇུག་རིམ་དང་སྡུག་བདེན་ཉེས་དམིགས་གཅིག་པུ་གཅིག་པུ་གཉིས་ཀ་འདུག་པ། ཉོན་མོངས་པས་འཁོར་བའི་རྩ་བ་ལས་མངོན་པར་འདུ་བྱེད་ཡིན་ཅེས་ག་རེ་ཀུན་འབྱུང་འཁོར་བའི་འཇུག་རིམ་འདི་རེད་དེ་དག་གི་རྐྱེན་གྱིས་འཁོར་བའི་སྡུག་བསྔལ་སྣ་ཚོགས་མྱོང་བ་ཟེར་དོན་ལ་སྡུག་བདེན་ཉེས་དམིགས་བསམ་པ་ཟེར་དེ། ཐར་པ་དོན་གཉེར་བློ་མཚན་ཉིད་ཚང་བ་སྐྱེ་བ་ལ་དེ་གཉིས་ངེས་པར་དུ་གོ་དགོས་འདུག་པ། ཡང་ད་ཚུལ་འདི་ལས་ལྡོག་དགོས་ཏེ་ད་ང་ཚོ་མ་སོང་ན་ལྡོག་དགོས་ད་ད་ནི་དུས་ཚོད་འདི་ལ་ང་རང་ཚོ་དེ་ལས་ལྡོག་ཡག་གི་ཐབས་ཤེས་དང་དུས་ཚོད་ཞིག་རེད་གསུངས་བ་རེད་ག་ཟེར་ན་རང་ཉོན་མོངས་པའི་སེམས་ཀྱི་གཞན་དབང་དུ་མ་སོང་བ་བྱས་སེམས་རང་གི་གཞན་དབང་དུ་སོང་བ་བྱེད་དགོས་རེད་པ། ཉོན་མོངས་ག་རེ་ཟེར་ན་སེམས་ཀྱི་གཞན་དབང་དུ་སོང་བ་བྱས་སེམས་རང་གི་གཞན་དབང་དུ་སོང་བ་ཞིག་དགོས་རེད། ད་དེ་ལས་ཚུར་ལྡོག་པ་ནི། ད་སེམས་རང་གི་གཞན་དབང་དུ་སོང་ན་སེམས་ཀྱིས་ཨ་ནི་ག་ཟེར་ན་སྡིག་པ་མི་དགེ་བ་དེ་གསོག་གི་མ་རེད་པ་དེ་ཚོ་དེ་ལས་ལྡོག་པ་ཞིག་དགོས་རེད་ཟེར་དུས་ཟེར། ད་ད་ལྟ་ག་ཟེར་ན་ད་ཚུལ་འདི་ལས་ལྡོག་སྟེ་སེམས་རང་དབང་ཐོབ་པ་སེམས་རང་དབང་ཐོབ་སོང་ན་སེམས་རང་གིས་ག་རེ་བྱས་བྱས་བྱེད་འདོད་པ་བྱེད་ཀྱི་རེད་པ། ང་ཚོ་དེ་མི་འདུག་བ། ཞོགས་ཀས་ཀུན་སློང་རི་སུལ་གཅིག་བརྗེད་འོག་སམ་སང་ཡོད་ནས་ད་ཉིན་གུང་ལ་འཁྲུག་ཞག་རེད་ག་ཟེར་ན་སེམས་ཀྱི་གཞན་དབང་དུ་སོང་ནས་ཁོས་གཅིག་ཁྲོ་ཟེར་ན་ཁྲོ་ཤེས་ཀྱི་རེད་པ། ཁོས་ཟེར་གི། ཨན། གཅིག་འདོད་ཆགས་སྐྱེས་ཟེར་ན་སྐྱེ་ཤེས་ཀྱི་འདུག་བ། དེ་མིན་ཡོང་ཡོང་མི་འདུག་བ་དེ་ང་ཚོ་སེམས་ཀྱི་གཞན་དབང་རང་དབང་མ་ཐོབ་པའི་ཨོང་ཟེར་རེད་ཟེར། ཁྱེད་སེམས་ལ་རང་དབང་ཐོབ་སོང་ན་ཁོ་རང་གི་ཉིན་རེ་ཉིན་གཅིག་པའི་བྱེད་སྒོ་ཡ་ཏག་ཏག་གཅིག་ཐོད་ཡ་གཅིག་རྐྱེན་བཟང་ངན་ག་རེ་འཕྲད་པ་ཡིན་ནའི་དེ་ལ་གདོང་ལེན་བྱས་ནས་དེ་ལ་ཕར་ཁ་གཏད་བྱས་ནས་ཁོ་རང་གི་བྱེད་སྒོ་ཡ་དེ་ཁྱོན་ནས་པེ་ཅིག་མ་འཁྲུག་པ་བྱུང་དགོས་ཟེར་བ། སེམས་ལ་རང་དབང་ཐོབ་པ་བྱས་ལགས། ད་ཉོན་མོངས་པའི་གཞན་དབང་དུ་མ་སོང་ན། ཕལ་ཆེར་ཕལ་ཆེར་སེམས་ཀྱི་རང་དབང་ཐོབ་པའི་ཚད་དོན་ཆོས་ཉོན་མོངས་པའི་གཞན་དབང་མ་སོང་བས་རེད་པ། ད་ཕལ་ཆེར་ཕལ་ཆེར་སེམས་ཀྱི་རང་དབང་ཐོབ་ཟེར་དུས་ང་ཚོ་ཚད་ལྡན་སྟོང་ཉིད་རྟོགས་པའི་ཤེས་རབ་ཙམ་ཞིག་དགོས་ཀྱི་ཡོད་ས་རེད། སྟོང་ཉིད་རྟོགས་ཡོང་དུས་སྒང་ལ། ཨ་ནི་ཕལ་ཆེར་ཟེར་ན་གང་ཟག་དེའི་རྒྱུད་ལ་འོ་ལགས་སོ། ཉོན་མོངས་པའི་གཉེན་པོ་རྒྱུད་ལ་སྐྱེས་ཚར་བ་དེ་ཡིན་ཙང། ཉོན་མོངས་སྐྱེ་དང་སྐྱེ་ས་རེད་ཉོན་མོངས་གཞན་དབང་དུ་འགྲོ་གི་ཡོད་ས་མ་རེད་ཉོན་མོངས་སྐྱེ་ཡག་དེ་ཡོད་རེད་པ་ད་སྒོམ་ལམ་མ་ཐོབ་བར་གྱི་བར་དུ་ཨ་ནི་ཅིག་དགོས་ན་ལྷན་སྐྱེས་ག་རེ་ནས་སྐྱེ་གི་རེད་པ་ཡིན་ནའང་དེའི་གཞན་དབང་དུ་འགྲོ་གི་ཡོད་ས་མ་རེད་སྐྱེ་བ་དང་གཞན་དབང་ཕྱིན་ཁག་ཁག་རེད་ད། དཔེར་ན་ང་ཚོ་ཁོང་ཁྲོ་སྐྱེས་པ་ཡིན་ནའང་ཁོང་ཁྲོའི་གཞན་དབང་མ་སོང་བ་བྱེད་ཡག་འདུག་བ། དཔེར་ན་ཁོང་ཁྲོ་ཟ་གི་རེད་བ་མིག་གིས་རྐྱེན་ཅིག་ཅིག་ཕྲད་ཡོང་དུས་པ་ཡིན་ནའང་ད་དེའི་གཞན་དབང་དུ་སོང་ཟེར་དུས་སྒང་ལ་ཁོང་ཁྲོས་ཅི་ཟེར་ཉན་མཁན་དེ་རེད། ད། ཁོང་ཁྲོ་སྐྱེས་ཨང་དེ་ཙམ་དུ་མ་ཟད་ཨང་ཁོང་ཁྲོ་དེའི་གཞན་དབང་དུ་སོང་ནས་ཕར་ཁ་རྡུང་རྒྱག་དགོས་བསམ་བྱས་ཁྲོ་བོ་རྒྱག་དགོས་བསམ་བྱས་ཟིང་སློང་བའི་ཆ་ཚང་སློང་བས་ན་ད་དེ་ཁོང་ཁྲོའི་གཞན་དབང་དུ་སོང་གི་རེད་ད་ཁོང་ཁྲོ་སྐྱེས་པ་ཡིན་ནའང་ཨང་སོ་སོས་དེ་མཇུག་དེ་མ་ཐག་ཏུ་ཨ་དེ་ཉེས་དམིགས་རེད་དེ་ཨང་ཅིག་སེམས་མ་ཞི་བ་བྱེད་མཁན་ཅིག་རེད་ད་དེ་དཔེ་ཅིག་རྗེས་སུ་ཕྱིན་པས་ན་ང་དངོས་འབྲེལ་དཔེ་ཅིག་གོ་ལོག་བྱེད་ཀྱི་རེད་རང་ཡང་ཕུང་གཞན་ཕུང་ཅིག་ལ་སོ་སོའི་ཚུར་གོ་ལོག་ཨང་ཅིག་ག་རེ་ཟ་སེམས་སུ་ཕྱིན་པས་ན། ཁོས་ཐབས་ཇུས་གནང་ཡས་འདུག་བ་བྱས་ཙང་ད་དེ་ཡིན་ཙང་ག་རེ། འདོད་ཆགས་ཉོན་མོངས་སྐྱེས་ནས་དེའི་གཞན་དབང་དུ་འགྲོ་བའི་ངེས་པ་ཡོད་པ་མ་རེད་བྱས་ཙང་སྟོང་ཉིད། རྟོགས་པ་ཅིག་དགོས་ཀྱི་ཡོད་ས་རེད་མ་མཐའ་ལ་ཡང་ལ་ཉོན་མོངས་པའི་སེམས་ཀྱི་རང་དབང་ཐོབ་ཟེར་དེ། འདི་རིགས་དགོས་ཀྱི་ཡོད་ས་རེད། ད་ང་མང་དུ་བྱས་དཀའ་ལས་ཁག་པོ་རེད་སྟོང་ཉིད་རྟོགས་ཡོང་དུས་སྒང་ལ། ཨ་ཉོན་མོངས་ཀྱི། ཀུན་གྱི་ད་ཅིག་གཉེན་པོ་དེ་རྒྱུད་ལ་སྐྱེས་ཚར་བ་དེ་ཡིན་ཙང་ང། ཉོན་མོངས་སྐྱེ་དང་སྐྱེ་གི་རེད་དེའི་གཞན་དབང་དུ་འགྲོ་གི་ཡོད་ས་མ་རེད། འོ་དེ་འདྲ་ཅིག་གོ་དགོས་པ་ད་ཚད་མཐོ་པོ་རེད་བྱས་ན་སེམས་ལ་རང་དབང་ཐོབ་པ་བྱས་ལགས། ད་ང་རང་ཚོ་ལྟ་བུ་སེམས་ལ་རང་དབང་ཐོབ་པ་ཡག་ཤོས་ག་རེ་རེད་ཟེར་ན། ད་སྟོང་ཉིད་རྟོགས་པ་ང་ཚོ་དཀའ་ལས་ཁག་པོ་རེད་ད་འདི་གནས་སྐབས་སུ། ཡག་ཤོས་ག་རེ་ཟེར་ན་བླ་མའི་རྣལ་འབྱོར་བྱེད་ཡག་དེ་རེད། བླ་མའི་རྣལ་འབྱོར་ལམ་གྱི་སྲོག་ལྟ་བུ་བྱས་པས་ན། ད་སོ་སོའི་སེམས་ལ་རང་དབང་ཐོབ་ཡག་ཡོང་གི་ཡོད་ས་རེད། དེ་ཡང་ད་སོ་སོའི་རང་སྟོབས་ཀྱིས་མ་རེད་དེ་བླ་མའི་བྱིན་རླབས་སེམས་ལ་ཞུགས་པའི་སྟོབས་ཀྱིས། ཅི་བྱས་བླ་མའི་གཞན་དབང་དུ་འགྲོ་བཞག་གི་རེད། ཅི་བྱས་བླ་མའི་གཞན་དབང་དུ་འགྲོ་བཞག་ཡོང་དུས་སྒང་ལ། བླ་མས་ང་རང་ཚོ་ཅིག་ཡག་ས་ཅིག་དང་བཟང་ས་ཅིག་དང་སྐྱིད་ས་ཅིག་དང་བདེ་ས་ཅིག་མ་གཏོགས་ངན་པ་ཞིག་རྒྱུན་ནས་འཁྲིད་ཀྱི་མ་རེད་པ། འཁྲིད་ཀྱི་མེད་དུས་སྒང་ལ་སོ་སོ་རང་ཉིད་ཀྱི་ངོས་ནས་ཨང་སེམས་ལ་རང་དབང་མ་ཐོབ་བླ་མའི་བྱིན་རླབས་ལ་སྟོབས་ཀྱིས་ཅི་བྱས་ག་རེ་ཟེར་ན་འོ་ལགས་སོ་དགེ་བ་འགྲོ་ཡག་ཅིག་དང་ཅི་བྱས་ག་རེ་ཟེར་ན་ཨང་ཅིག་ལེགས་པའི་ཆ་འགྲོ་ཡག་བྱོས་ཟེར་བླ་མའི་བྱིན་རླབས་སེམས་ལ་ཞུགས་པའི་གསོལ་བ་ཟེར་རེད་པ། འོ་དེ་ད་ལྟ་བླ་མའི་བྱིན་རླབས་སེམས་ལ་ཞུགས་པ་ལ་ག་རེ་དགོས་ཀྱི་འདུག། བླ་མའི་རྣལ་འབྱོར་ལམ་གྱི་སྲོག་ལྟ་བུར་བྱེད་དགོས་རེད། རེད་པ་ཁ་སང་ལ་ཡིན་པ་སོ་སོའི་ལམ་གཉིས་དུས་རྒྱུན་དུ། ཨང་ཅིག་གི་ཐ་ན་ཁ་ལག་ཟ་བ་ཚུན་ཆད་བླ་མའི་རྣལ་འབྱོར་དང་འབྲེལ་བའི་ཐོག་དེ་ནས་ཁ་ལག་ཞིག་ཟས་པས་ན་བླ་མ་ག་རེ་ཟེར་ན་ཞལ་ཟས་མ་ཞུ་ན་ལྐུགས་པ་མ་རེད་པ། བླ་མ་ཅི་ཡང་མ་ཤེས་མཁན་ཅིག་མ་རེད་པ་བླ་མ་སངས་རྒྱས་ཚར་དེ་རེད་པ་མཁྱེན་གྱི་རེད་པ་གཟིགས་ཀྱི་རེད་པ། ཨ་ད་ངའི་བུ་དེ་ཁོ་རང་ངོས་ནས་ད་ཉམས་ལེན་དང་གཏིང་ཟབ་རྒྱ་ཆེ་བ་བྱེད་ཐུབ་མི་འདུག་ཡིན་ནའང་ང་ལ་ཨ་ཐུབ་མོས་གུས་རྩེ་གཅིག་པ། ཉིན་མཚན་དབྱེར་མེད་དུ་ང་ལ་གསོལ་བ་བཏབ་ཀྱི་འདུག་སང་སང་བླ་མས་པའི་རང་བཞིན་གྱི་བྱིན་རླབས་དེ་ང་རང་ཚོའི་རྒྱུད་ལ་འབྱོར་ཡོང་གི་ཡོད་ས་རེད། དེ་འབྱོན་ཡོང་དུས་ང་ལ་ད་ང་རང་ཚོ་ཅི་བྱས་བླ་མའི་གཞན་དབང་དུ་འགྲོ་ཤག་གི་རེད། ངས་དེ་རིང་དངོས་འབྲེལ་ཅིག་ཞོགས་ཀས་ཡར་ཀུན་སློང་ངན་པ་ཞིག་ཁྱེར་བྱས་ངས་དེ་རིང་དངོས་འབྲེལ་ལས་ཀ་སྡུག་ཅག་བྱས་འོང་བསམ་བསམ་ཀུན་སློང་ཞེ་བོ་པས་ང་ཚོ་མ་བཟོད་ན་དྲག་པོ་ཞིག་བཟོས་པས་ནས་བླ་མའི་བྱིན་རླབས་ཀྱི་སྟོབས་ཀྱིས་འདིའི་སྐབས་སུ་འགྲོ་ཐུབ་ཀྱི་ཡོད་ས་མ་རེད། ཡང་དགེ་བ་རེད་སོ་སོ་བྱས་བྱས་འོང་བསམ་བསམ་ཅིག་ཀུན་སློང་མེད་པས་ནས་བླ་མའི་བྱིན་རླབས་ཀྱི་སྟོབས་ཀྱིས་ང་ཚོ་སེམས་འདི་ག་སང་དགེ་བའི་ཕྱོགས་ལ་ངང་གིས་འགྲོ་ཡག་ཅིག་ཡོད་ས་རེད་འོ་འདི་ད་ང་ཚོའི་མགོ་བོ་རེད་ད་ང་རང་ཚོར་ད་ནི་སེམས་རང་དབང་ཐོབ་པས་ད་བེད་ཅིག་ཅིག་ཡག་བཅོས་བ་འདི་རེད།

ཅི་དང་ནམ་རྒྱུན་དུ་འདུལ། བླ་མ་བསྟེན་ན་གང་འདོད་གནས་སུ་སྐྱེ་ཟེར་གྱི། བླ་མ་བསྟེན་པས་ན་གང་འདོད་གནས་སུ་སྐྱེ་གི་རེད། སོ་སོ་པས་ཅིག་འགྲོ་འདོད་ཀྱི་བསམ་པ་ཡོད་ན་ཏག་ཏག་སྐྱེ་ཞོར་དགོས་ཟེར་བླ་མའི་བྱིན་རླབས་ཀྱི་སྟོབས་ཀྱིས་ཨོ་དུ་སེ་རེད། ད་ནང་བཤད་སྟངས་སྔོན་གྱི་ད་བཀའ་གདམས་པའི་གསུངས་པ་དཔེ་མང་པོ་ཡོད་རེད། ང་རང་ཚོ་ད་ལྟ་བར་དུ་སྤུ་མདོག་མ་འགྱུར་བ་འདི་ག་རེ་ཡོང་དགོས་ལན་པས་ཟེར་ན། བླ་མ་ལ་སངས་རྒྱས་དངོས་སུ་མཐོང་བའི་དང་བའི་དད་པ་མེད་པས་ལན་པ་རེད། བླ་མ་ལ་སངས་རྒྱས་དངོས་སུ་མཐོང་བའི་དང་བའི་དད་པ་ཅིག་བྱུང་ན་ཁྱེད་རང་མི་ཚེ་འདི་ལ་སྤུ་མདོག་མ་འགྱུར་བ་འདི་སྲིད་ཀྱི་མ་རེད་ངས། དཔེ་ཅིག་ཁས་ལེན་དགོས་གསུངས་ཞེས་བླ་མ་འདིས་ད་དེ་འདྲའི་བཀའ་གདམས་བླ་མ་མང་པོ་ཡོད་རེད་སྤུ་མདོག་འགྱུར་མི་འདུག་ཟེར་ན་ག་རེ་ལབ་པ་རེད། ང་ཚོ་ཅིག་ད་ཅིག་གཡག་ཡིན་ན་ད་དུ་བ་འདྲི་དུད་འགྲོའི་ཨ་ནི་དགོན་མགོ་དུ་བ་སྤུ་དུག་ཤ་རྒྱས་བ་རེད་སྤུ་སྔོ་རྒྱབ་པའི་སུ་ཞིག་གང་དུ་སོབ་སོབ་རེད། འོ་འདི་ད་ཅིག་འགྱུར་འགྲོ་འདིའི་སྒང་ལ་སྤུ་སུ་གང་གི་སོབ་སོབ་དངུལ་ཏོག་འདི་ཕར་གཡུག་རེད་གཡུག། ད་སོབ་སོབ་མདོག་ངན་བྱུང་རེད་འདི་ཕར་གཡུག་ཡོང་དུས་སྒང་ཨ་འོག་ནས་སྤུ་འཇམ་པོ་སྤུ་དཔེ་ཅིག་སོས་པ་སུ་ཡར་སྐྱེས་ཡོང་གི་རེད། འོ་འདི་ད་ང་ཚོ་ད་ནི་སྤུ་མདོག་མ་འགྱུར་བྱས་སྤུ་མདོག་ངན་ཨ་ཅིག་འདི་གོན་བསྡད་པ་སུ་རེད་འདི་སྤུ་མདོག་ག་ཅིག་མ་འགྱུར་བ་རེད། ཆོས་ནི་བྱེད་ཀྱི་ཡོད་རེད་པ་དཔེ་ཆ་ནི་ལྟ་གི་ཡོད་རེད་ཉམས་ལེན་ནི་བྱེད་ཀྱི་ཡོད་རེད་སོ་སོས་བྱེད་ཀྱི་ཡོད་རེད་དག་གང་དག་ཀྱང་སོ་སོའི་བློའི་ནུས་པས་ད་གཅིག་འབད་པའི་གང་ཡིན་བྱེད་ཀྱི་ཡོད་རེད་ཡིན་ནའི་ད་ལྟ་བར་སྤུ་མདོག་འགྱུར་གྱི་མི་འདུག་ཨང་སེམས་འགྱུར་བ་ཐེབས་ཀྱི་མི་འདུག་ཨང་བློ་ཆོས་ལ་འགྲོ་གི་མི་འདུག་ག་རེ་ཡིན་ནའི་གཅིག་ཁུངས་མ་འཁྱོལ་བ་གཅིག་མགོ་མཇུག་ཁུངས་མ་འཁྱོལ་མགོ་མཇུག་ཁུངས་མ་འཁྱོལ་མཐའ་མ་འཁྱོལ་རྐྱང་རྐྱང་ལྷག་གི་འདུག་བ་འདི་སྤུ་མདོག་མ་འགྱུར་བའི་རྟགས་རེད་ད་སྤུ་མདོག་འགྱུར་བ་ལ། བླ་མ་དཔེ་གཅིག་ཨན་སངས་རྒྱས་དངོས་སུ་མཐོང་ཡ་ད་ཡང་རྒྱལ་པོ་རྒྱུན་ལྡན་དུ་བསམ་སྟངས་དང་ནང་བཞིན་བླ་མའི་རྣལ་འབྱོར་ལམ་གྱི་སྲོག་ཏུ་བྱས་ན་ཕལ་ཆེར་ད་སྤུ་མདོག་འགྱུར་འགྲོ་གི་ཡོད་ས་རེད། ཚེ་འདི་ལ་རེད་པ། ཨན་ཅིག། དཔེ་གཅིག་ལོ་སྔ་མ་ལ་དང་མ་འདྲ་བར་ལོ་ཕྱི་མ་ལ་ཡར་རྒྱས་ལོ་ཕྱི་མ་ལས་དེ་ལས་ཕྱི་མ་ཡར་རྒྱས་དཔེ་ཉམས་ལེན་གྱི་དཔེ་གཅིག་ཚད་རིམ་འདི་གོང་ནས་གོང་དུ་འགྲོ་གི་ཡོད་ས་རེད།

སྙིང་འདི་རེད། དེ་ཚུར་བཏོན་ན་དམར་ཙི་ཙི་རྡོག་རྡོག་ཅིག་ལས་ཡོད་མ་རེད་ལབ་ལྟ། ཡན་ལག་ནང་གལ་ཆེ་ཤོས་ག་རེ་རེད། སྙིང་འདི་རེད་པ་ཆ་ཤས་ནང་དེ་ཚུར་བཏོན་ན་དམར་ཙི་ཙི་རྡོག་རྡོག་ཅིག་མ་གཏོགས་ཡོད་མ་རེད་ཟེར། ཨོ་དེ་སེ། ཉམས་ལེན་ཐམས་ཅད་ནང་གནད་འགག་ཆེ་ཤོས་ག་རེ་རེད་ཟེར་ན་བླ་མའི་རྣལ་འབྱོར་རེད། དེ་ཚུར་བཏོན་པས་ན་བླ་མ་སངས་རྒྱས་དངོས་སུ་མཐོང་བའི་དང་བའི་དད་པ་སྒོམ་ཡ་དེ་མ་གཏོགས་ཡོད་མ་རེད་གསུངས་རེད་ད། ད་དེ་སྙིང་འདྲ་བོ་ཞིག་བརྩི་དགོས་འདུག་བ། ཨོ་དུ་སེ་རེད། བླ་མའི་རྣལ་འབྱོར་ཡག་པོ་བྱས་པས་ན་བཤེས་གཉེན་བསྟེན་ཚུལ་རྟོགས་པ་རྒྱུད་ལ་སྐྱེ་འགྲོ་གི་ཡོད་ས་རེད་བཤེས་གཉེན་བསྟེན་ཚུལ་རྟོགས་པ་ག་རེ་རེད། བླ་མ་སངས་རྒྱས་དངོས་སུ་མཐོང་བའི་དང་བའི་དད་པ་བཅོས་མ་མ་ཡིན་པའི་རང་རྒྱུད་ལ་སྐྱེ་བ་འདི་རེད་ད་དུས་དང་རྣམ་པ་ཀུན་ཏུ་བླ་མ་སངས་རྒྱས་ངོ་བོ་དབྱེར་མེད་དུ་མདུན་ལ་བསྒོམས་ནས་ཨང་གཅིག་གིས་གསོལ་བ་བཏབ་ཡ་དང་ཨང་ད་ག་ནང་བཞིན་བྱིན་རླབས་ཞུ་ཡ་བྱས་པས་ན་ངང་གིས་བླ་མ་སངས་རྒྱས་དངོས་སུ་མཐོང་བའི་དད་པ་ཡོང་གི་ཡོད་ས་རེད། འོ་དེ་ཡིན་ཙང་ད་དེ་ང་ཚོ་སྤུ་མདོག་འགྱུར་ཡ་དང་རང་དབང་ཐོབ་ཡག་ཤོས་བ་དེ་རེད་ཤག་སྤུ་མདོག་འགྱུར་དགོས་ན་ནི་རེ་བ་ད་མང་པོ་བྱེད་ང་ལ་སྤུན་མང་པོ་འདུག་ཨ་དང་ནེ་ཨ་དང་སྤུན་མདོག་འཁྱུག་འཁྱུག་ཟེར་བ་ཞིག་སྤུན་ནག་པོ་དེ་ཕ་ཡུལ་ཡང་སྤུན་སྐྱ་སོ་སོར་ཞིག་དཔེ་གལ་ཆེ་བོ་རེད་ཤག་ད་ང་ཚོ་ད་ལྟ་ཁྱེད་རང་ཚོ་ད་བུན་བསླབ་པ་སློབ་གཉེར་བྱེད་མཁན་རེད་པ་བསླབ་པ་སློབ་གཉེར་བྱེད་པ་བསླབ་པ་སློབ་གཉེར་མཐའ་འཁྱོལ་བ་ལ་ད་འདི་འདྲའི་གཅིག་མེད་ན་དཀའ་ལས་ཁག་པོ་རེད་ཚོགས་བསགས་སྒྲིབ་སྦྱང་རྒྱབ་འདེགས་བླ་མའི་རྣལ་འབྱོར་གཅིག་མེད་ན་ཨ་གལ་སྲིད་འདི་འདྲའི་གཅིག་མེད་པའི་ཐོག་ནས་དཔེ་ཆ་བལྟས་པ་ཡིན་ན

ཨང་ཅིག། དངུལ་ཟ་ཡ། ཨང་ད་ག་ན་ཞེས་པའི་ཅིག། མི་ལ་བག་ཅིག། ཨང་ཅིག། སྐད་གྲགས་ཡོང་བ་ཆེད་དུ་ཨང་ཅིག་ཆོས་བཤད་འདི་འདྲའི་གང་རུང་ཞིག་རེད་མ་གཏོགས་ཕན་པ་རྒྱ་ཆེ་པོ་ཡོང་བ་དང་རང་སེམས་འདུལ་བ་དང་ཨང་གཞན་སེམས་འདུལ་ཡག་ཐབས་ཚུལ་ཕལ་ཆེར་དཀའ་ལས་ཁག་པོ་ཡོང་སྲིད་རེད། ད་འདི་ང་ཚོ་ཡོང་གི་འདུག་ག་མིག་ལྟ་དང་ཧ་གོ་གི་རེད་པ། ཅིག། ག་ལེ་ག་ལེ་ཨང་ཅིག། བོ་ལུ་འགྲོ་གོ་ཡོང་སྲིད་རེད་ཤེས་པ་ཙམ་གྱིས་སྐད་ཅིག་ཧ་གོ་བས་ཧང་སང་ཡོང་བ་མ་རེད་པ། ངེས་པར་དུ་ཤེས་པ་དེ་ཨང་ཤེས་གོ་ཆོད་པོ་ཡོང་བ་ལ་འདི་འདྲ་ཅིག་དགོས་ཀྱི་ཡོད་ས་རེད་ཡ་འདི་བྱས། སེམས་ལ་རང་དབང་ཐོབ་པར་བྱས་ལ། བཞག་ན་བཞག་ས་འདུག་ཅིང་ད་བཞག་ན་བཞག་ས་འདུག་ཐུབ་པའི་ཅིག་བཏང་ན་ཇི་ལྟར་འདོད་འདོད་ཅི་རུང་བའི་ལས་རུང་བ་བྱ་དགོས་ད་འདི་སེམས་ལས་རུང་བྱས་ཡ་འདི་བླ་མའི་རྣལ་འབྱོར་ཡག་ཤོས་རེད་ཤག་དེ་ལྟར་འོང་བ་ལ་སྐབས་གང་ཡིན་གྱི་དམིགས་པ་བསྐྱང་རྒྱུ་མ་གཏོགས་ད་ང་ཚོ་བཞག་ན་བཞག་ས་འདུག་ཐུབ་མི་འདུག་ཨ་བཏང་ན་ཅིག་བཏང་ས་དེ་འགྲོ་ཐུབ་མི་འདུག་ཨ་ད་དེ་ལྟར་འོང་བ་བྱ་དགོས་རེད་ཟེར་དེ་ལྟར་འོང་བ་ལ་སྐབས་གང་ཡིན་གྱི་དམིགས་རྣམ་བསྐྱང་རྒྱུ་མ་གཏོགས་གཞན་ཐབས་ཤེས་ཡོད་མ་རེད་ཟེར་རེད་པ། གཞན་བསྐྱང་རྒྱུ་མ་གཏོགས་གཞན་གང་ལ་ཡང་འཕྲོ་བའི་བྱིང་རྒོད་ཀྱི་དབང་དུ་མ་སོང་བ་ད་དེ་མ་གཏོགས་པའི་གཞན་པ་ཅིག་འཇིག་རྟེན་གྱི་ད་བྱ་བཞག་རབ་ཏུ་འདྲུད་དང་འདྲ་མ་འདྲ་ལ་བསམ་བཏང་དེ་ནི་འགྲིག་མ་སོང་བས་གཞན་གང་ལ་ཡང་འཕྲོ་བའི་བྱིང་རྒོད་ཀྱི་དབང་དུ་མ་སོང་བ་བྱས་ལ། སྐབས་ཀྱི་དམིགས་པ་རྣམས་ཀྱི་ཡང་གོ་རིམ་ད་དམིགས་རྣམ་ག་རེ་སྐྱོང་བས་ན་དམིགས་རྣམ་འདི་གོ་རིམ་དང་གྲངས་དང་དོན་ངོ་བོ་མ་འཁྲུགས་པར་སྒོམ་དགོས་ཟེར་སྐབས་གང་གི་དམིགས་པ་རྣམས་ཀྱི་གོ་རིམ་དང་གྲངས་ཇི་ལྟ་བ་ཡིན་པ་བཞིན་རིག་པ་རིག་ལ་རིག་པ་གསལ་ཞིང་མི་འཕྲོ་བ་བསྐྱང། ད་གོ་དམིགས་རྣམ་འདི་གསལ་པོ་བྱེད། དེ་ཡང་གང་ཟེར་ན། སེམས་གཞན་དུ་མི་འཕྲོ་བར་དམིགས་རྣམ་བསྐྱང་དགོས་རེད་གསུངས་འདུག་ད་འདི་དངོས་གཞི་བསྐྱང་སྟངས་རིམ་པ་དེ་རེད། སྦྱོར་བའི་ཆོས་དྲུག་སྔོན་དུ་བཏང་ནས་རེད་པ། གཉིད་ཁུག་མི་འདུག། གཉིད་ཁུག། ཏུར་ཤོ་བོ་མ་རེད་པ། མི་འཕྲོ་བར་བསྐྱང་བར་བྱ་སྟེ། བསམ་གཏན་གྱི་ཕ་རོལ་ཏུ་ཕྱིན་པ་ལ་སློབ་པའི་སྐབས་མ་གཏོགས་པའི་ཐམས་ཅད་ལ་དཔྱད་སྒོམ་ཤ་སྟག་གོ། འོ་འདུག་སེ་རེད། ད་དེ་དངོས་གཞི་དམིགས་རྣམ་སྐྱོང་སྟངས་དེ་འོག་ལ་སླེབས་ཀྱི་རེད་དེ་དངོས་གཞི་དམིགས་རྣམ་སྐྱོང་དགོས་ཡག་གི་ཚུལ་རེད་མ་གཏོགས་གསུངས་མ་སོང་སེམས་ལ་རང་དབང་ཐོབ་པ་བྱེད་དགོས་རེད་ཨ་ད་ག་ནང་བཞིན་འོ་ལགས་སོ་བཞག་ན་བཞག་ས་དེར་འདུག་ཐུབ་པ་ཅིག་དང་བཏང་ན་ག་རེ་འོ་ལགས་སོ་བག་ཅིག་བཏང་ཐུབ་པ་འདི་འདྲའི་ཅིག་དགོས་རེད་གསུངས་རེད་དམིགས་རྣམ་དངོས་གཞི་དང་བདེན་ཆོས་གཉིས་ཀ་གསུངས་དམིགས་རྣམ་སྐྱོང་སྟངས་འོག་ལ་སླེབས་ཀྱི་རེད་པ་ད་དེ་ནས་མཇུག་ཏུ་ག་རེ་ཟེར་ན་དགེ་བ་དེ་བསྔོ་ཡག་དེ་རེད། དུ་ཡོད་མཇུག་ཏུ་ད་དམིགས་རྣམ་ད་སྦྱོར་བའི་ཆོས་དྲུག་དང་དངོས་གཞི་བསྐྱངས་པའི་དགེ་བ་ཡོད་རེད་པ་དགེ་བ་འདི་ཕར་རྫོགས་བྱང་བསྔོ་ཡ་དེ་རེད་ཤག་མཇུག་ན་ད་གསུམ་པ་མཇུག་ཏུ་བཟང་པོ་སྤྱོད་པའི་སྨོན་ལམ་གྱི་སོགས་སྨོན་ལམ་རྣམ་པར་དག་པས་རྒྱས་གདབ་ད་མཇུག་ནའང་ཅིག་ལམ་རིམ་བསྡུས་དོན་དུ་གང་ལྟར་ཡང་དགེ་བ་རྫོགས་བྱང་དུ་བསྔོ་ཡ་དེ་རེད་ཡ། དེའི་ཚུལ་གྱིས་ཉིན་མཚན་དུས་དྲུག་ཏུ་ཉམས་སུ་བླང་བར་བྱའོ། ད་འདི་རོབ་ཙམ་མ་གཏོགས་གསུངས་ཡོད་མ་རེད་དམིགས་རྣམ་སྐྱོང་ཡག་དེ་རྒྱས་པ་འོག་ལ་སླེབས་ཀྱི་འདུག་ད་ཐུན་མཚམས་རྣམས་སུ་ཡང་དབང་པོའི་སྒོ་སྡོམ། ཐུན། སྲིད་ལ་ལ། ང་ཚོ་ད་ཅིག་ཐུན་བཏང་ཡ་དེ་རེད་པ། ཆུ་ཚོད་གཅིག་དེ་རེད་གཉིས་དེ་རེད་འདི་རེད་ད་ཐུན་འདི་བར་གྲོལ་ནས་ཐུན་མཚམས་རེད་བ་ཁ་ལག་ཟ་རེད་ད་མདོ་བོ་ཡང་ཆབ་གསང་ནང་དུས་དུས་ཚོད་དེ་ལ་ག་རེད་ཐུན་མཚམས་ཟེར་གི་རེད་ད་ཐུན་མཚམས་དེ་ཡང་ག་འཇུག་མ་འཇུག་དེ་ཡོད་ཚོད་མ་རེད་གང་ཉག་ལང་ཉག་ཅིག་བསྡད་ན་ཕལ་ཆེར་ཡག་པོ་ཡོང་གི་ཡོད་ཚོད་མ་རེད་ག་རེ་ཟེར་ན་ཐུན་མཚམས་སུ་ཡང་དབང་པོའི་སྒོ་སྡོམ་དགོས་རེད་ཟེར་གི་འདུག་བ་དབང་པོའི་སྒོ་སྡོམ་ཟེར་དུང་བ་ན་ཅིག་ཙོག་པུ་བཏང་ཆོག་མ་དེ་སྐད་ཅིག་མ་རེད་ད་ཡང་ཆ་ཚང་ཡང་དམ་དུས་སུ་སྐད་ཅིག་མ་རེད་དབང་པོའི་སྒོ། དེ་ཡང་ནམ་གྱི་དུས་དགོས་འདུག་དབང་པོའི་སྒོ་སྡོམ་ཟེར་དུང་བ་ཅིག་བྱས་ན་ཚབས་ཆེ་མཚམས་ཐུན་ཐུན་དང་ཐུན་མཚམས་བྱས་ན་དཀའ་ལས་ཁག་པོ་འདུག་ད་གོ་ཆོད་སོང།

སྒོ་སྡོམ་ཟེར་འདི་རེད་ཤག་ཨང་ཤེས་བཞིན་དུ་སྤྱོད་པ་ཨང་སོ་སོའི་ལས་ག་རེ་བྱས་ན་དེ་བསམ་བཞིན་དུ་བགྱིད་ཁ་སང་ད་ཅིག། དྲན་ཤེས་བག་ཡོད་བསྟེན་པའི་ཐོག་ནས་བྱེད་དགོས་བས་གསུངས་ཟེར་ཨང་ཟས་ཀྱི་ཚོད་རིག་པ་ཁ་ལག་ཚོད་རིག་པ་གོ་དགོས་ཟེར་ཐུན་མཚམས་སུ་ཁ་ལག་ཚོད་རིག་པ་མ་ཟིན་ཁ་ལག་རྒྱགས་ཚད་ཟས་བཞག་པས་ན་ཡང་ཐུན་གཉིས་པ་ཚུགས་ཚུགས་ར་བ་ཐུན་གཉིས་པ་ཚུགས་ཚུགས་དུས་ང་ལམ་ཉག་གཉིད་ཤོར་འགྲོ་བས་ཟེར་ཨ་ནི། ཨང་ཆུ་ཚོད་གཉིས་ཚུགས་ག་ཟེར་བསྡད་པས་ན་ཧོར་ཧོར་ཧོར་ཟེར་མགོ་འདི་བརྒྱབ་ཨ། མི་སྡོད་ཟོ་ལྟ་བུ་མཚམས་བཞི་བོ་བལྟས་རེ་བགྱིད་འདོད་ར་བ་ཁོ་ནང་ལོག་ལུས་བགྱིད་ཨ། འགྲིག།

བཀའ་གསོལ་བ་དཔེར་ན་དལ་འབྱོར་རྙེད་དཀའ་སོགས་དམིགས་རྣམ་སྐྱོང་བའི་ཨང་སྐབས་ཀྱི་ཡིན་ན་ཐུན་གྱི་ངོ་བོའི་སྐབས་སུ་ཐུན་གྱི་ངོ་བོའི་སྐབས་སུ་དེའི་དམིགས་རྣམ་སྐྱོང་ཐུན་མཚམས་སུ་དལ་འབྱོར་རྙེད་དཀའ་སོགས་དང་འབྲེལ་བའི་གཞུང་ཀློག་དགོས་རེད་ཟེར་གི་འདུག་བ་དཔེར་ན་ཅིག། དལ་བ་འདི་ཨང་གཅིག་དལ་བརྒྱད་འབྱོར་བཅུ་ཚང་ལུས་རྟེན་དོན་ཆེན་པོ་ཡིན་པ་དང་རྙེད་དཀའ་བ་ཡིན་པ་འཇིག་སླ་བ་ཡིན་པ་དོན་འགྲུལ་ཚུལ་ཡང་ནས་ཡང་ཀློག་དེ་ཀློག་ཡོང་དུས་གང་ལ་ཨང་ཐུན་གྱི་གནས་སྐབས་སུ་དམིགས་རྣམ་སྐྱོང་བ་བཞག་པ་དེ་ལ་ག་རེ་ཡོང་གི་རེད་བོགས་འདོན་ཡོང་གི་རེད་རེད་སོ་སོས་ཅིག་སྒོམ་བཞག་པ་དེ་ལ་དེ་འདྲ་བྱས་ཅིག་ངེས་ཤེས་ཆོས་ངེས་ཤེས་ཆེ་རུ་དང་ཨང་དག་ན་ཞིག་ག་རེ་ཟེར་ན་སེམས་ལ་ག་རེ་ཟེར་ན། ངེས་ཤེས་ཆེ་རུ་འགྲོ་གི་ཡོད་ཟེར་བ་དེ་མ་གཏོགས་ཅིག་ཐུན་གྱི་ངོ་བོ་ལ་ཞེ་པོ་དམིགས་རྣམ་སྐྱོང་ཞེ་པོ་དཀའ་ལས་བརྒྱབ། ཨ་ཐུན་མཚམས་གནས་སྐབས་སུ་ཐུན་གྱི་ངོ་བོའི་སྐབས་སུ་དམིགས་རྣམ་སྐྱོང་བ་དེ་དང་ཁྱོན་ནས་རིགས་འདྲ་བ་མེད་པ་ཞིག་བྱས་བསྡད་པས་ན། ད་བོགས་ཐོན་ཡག་ཕར་དེ་བཞག་གཉིས་དེ་ཏིས་དཀའ་ལས་བརྒྱབ་པ་དེ་ཚོ་མར་ཉམས་འགྲོ་དགོས་ཟེར། ཨ་མེ་ལོ་མེ་སོང་ཞེས་ནས། ཡང་ཐུན་གཉིས་པ་དེ་ལ་པ་གཉིས་བདེ་བོ་རེད་ཟེར་དུ་བ། འོ་དུ། དངོས་གནས་ད་ཐུན་དང་པོ་དེ་ལ་དམིགས་རྣམ་ཡག་པོ་སྐྱོང་བཞག་པ་ཐུན་མཚམས་གནས་སྐབས་སུ་དེ་དེ་དང་འབྲེལ་བའི་ཐོག་དུ་ནས་ཨ་ནི་དཔེ་ཆ་ཀློག་ཡ་དེ་དང་འབྲེལ་བའི་ཐོག་ནས་གདམས་ངག་དེ་འདྲ་མར་བལྟས་བསྡད་པས་ན།

སྐུ་གསུང་ཆུ་མོ་ཉིད་རང་སོ་ཐུན་དེ་ཡག་པོ་བྱུང་ན། གཉིས་ཀ་ཟབ་ས་གཅིག་གོ། ཕལ་ཆེར་བདུན་ཕྲག་གཉིས་ཙམ་མུ་མཐུད་མར་བསྡད་པས་ན་ཐུན་དང་ཐུན་མཚམས་གཉིས་ཀའང་བོགས་འདོན་ཡག་པོ་བྱུང་ན་གང་ལ་གང་འཚམ་ཡོང་གི་ཡོད་ས་རེད་རྟོགས་པ་ཚད་མར་འགྱུར་བ་མེད་དེ་མ་ཐོབ་ན་མ་མཐའ་ན་ཡང་འོག་ཏུ་ཚུད་པ་དང་རྩོལ་བཅས་ཀྱི་མྱོང་བ་ལྟ་བུ་ཡོང་གི་ཡོད་ས་རེད་ཨ། དེ་མྱོང་བ་དེ་ཨ་རྗེས་མ་མཚམས་གྲོལ་ནས་ཨ་ཉིན་ལྟར་དེ་ད་ཐུན་དང་ཐུན་མཚམས་ནང་བཞིན་བྱས་ནས་ཕར་ཐུན་བཞི་དང་བདུན་པའི་ཡོང་གི་མ་རེད་དེ་ཉིན་མོ་རེ་རེར་ཐུན་གཅིག་ད་གོ་རྒྱུན་མི་ཆད་པར་བྱས་དམིགས་རྣམ་བསྐྱངས་བསྡད་པས་ན།

ཨ་ནི་ཚོགས་ཞིང་ཚུར་བསྡུ་དགོས་རེད། ཚོགས་ཞིང་ཚུར་བསྡུས་ད་འདི་ན་མི་འདུག་བ་ངོ་དྲིན་ཆེན་འདུག་ཟེར་ཏེ་ཚོགས་ཞིང་ཚུར་བསྡུས་དེ་ཡང་མཐར་རང་གི་དྲིན་ཆེན་རྩ་བའི་བླ་མ་ལ་བསྟིམ་དྲིན་ཆེན་རྩ་བའི་བླ་མ་དེ་ཡང་རང་གི་སྤྱི་གཙུག་ལ་ཚུར་གདན་འདྲེན་ཞུས་ཨ་དེ་ལ་ག་རེ་ཟེར་ན། ཡན་ལག་བདུན་པ་མདོར་བསྡུས་བྱས་ལ་མཎྜལ་མདོར་བསྡུས་བྱས་ཕུལ་གསོལ་བ་བཏབ། དེ་ཡང་གསོལ་བ་ཨང་ག་རེ་བཏབ་དགོས་ཟེར་ན། རང་གཞན་སེམས་ཅན་ཐམས་ཅད་ཚེ་འཁོར་བ་ཐོག་མ་མེད་པ་ནས་ད་ལྟའི་བར་དུ་ཨ་འཁོར་བ་འདི་ནང་ལ་སྡུག་བསྔལ་སྣ་ཚོགས་པ་ཞིག་མྱོང་དགོས་པ་བྱུང་ཤག།

ད་འདི་བདེན་བརྗོད་གཉིས་ཀ་སུས་བྱེད་པ་ད་བྱེད་སྟངས་གཅིག་པུ་རེད་རྨིན་རྣམ་སྐྱོང་ཡོང་དུས་རྨིན་རྣམ་བག་པོ་ཡང་རེད་མ་མདོ་ང་ཚོ་འདི་ན་ཡོད་པ་ག་སང་ལམ་རིམ་བསམ་འཆར་ནང་ཡོད་རེད་བ། དེ་ཡན་གྱི་དམིགས་སྒོ་རེ་རེ་བཞིན་འོག་ལ་སུས་དངོས་གཞི་སྐྱོང་ཚུལ་མ་གཏོགས་ཇོ་མགོན་བརྗོད་གསུང་འཐུས་ཚང་སོགས་ཇི་ལྟར་བྱ་བ་སོགས་དགོངས་བཞེས་རེ་ཡིག་བྲིས་སོང་རེད། དེ་ཡན་ཆད་སི་ཏུ་ཝང་དང་ཞིན་ཡིན་བདེན་འཚོལ་ནི་བདེན་བརྗོད་གཉིས་ཀ་བདེན་ཆ་ཚང་རེད་བ།

ད་མདོར་བསྡུས་ན་མི་ཁོམ་པའི་གནས་བརྒྱད་པོ་ལས། བརྒྱད་པོ་གང་དུ་ཡང་མ་སྐྱེས་པ་དེ་ལས་སུ་དལ་བའི་ཆ་ནི་ག་རེ་དལ་བ་ཟེར་གི་རེད་བ། ད་མི། མི་ཁོམ་པའི་གནས་བརྒྱད་ཟེར་དུས་ལ། མི་མ་ཡིན་པའི་མི་ཁོམ་པའི་གནས་བཞི་དང་མིའི་མི་ཁོམ་པའི་གནས་བཞི་ཟེར་གི་རེད། ད་དང་པོ་མི་མ་ཡིན་པའི་མི་ཁོམ་པའི་གནས་བཞི་དེ་དུད་འགྲོ་བྱེད། ཡི་དྭགས་བྱེད་དམྱལ་བ་བྱེད་ལྷ་ཚེ་རིང་པོ་དེ་བཞི་དེ་རེད་དེ་མི་མ་ཡིན་པ་རེད་བ། དེ་མི་མ་ཡིན་པ་བྱེད་ད་དེ་འདྲའི་ཅིག་ལུས་ཅིག་བླངས་ཡོང་དུས་སྒང་ལ་མི་མ་ཡིན་པའི་ད་མི་ཁོམ་པའི་ནང་ཚུད་སོང་རེད། དུད་འགྲོ་བྱེད་ཡི་དྭགས་བྱེད་དམྱལ་བ་བྱེད་ལྷ་ཚེ་རིང་པོ་བྱེད། ད་མིའི་མི་ཁོམ་པ་ཟེར་དུས་ལ་ལོག་ལྟ་ཅན་བྱེད། ཨ་ནི་རྒྱལ་བའི་བཀའ་མེད་པ་མཐའ་འཁོབ་བྱས། ཨ་མ་དེ་རྒྱལ་བའི་བཀའ་མེད་པ་བྱས། ཨ་ནི་མཐའ་འཁོབ་ཀླ་ཀློ་སྐྱེ་བ་ཟེར་ཅིག་བྱས། ཨ་ནི་གླེན་ཞིང་ལྐུགས་པ་ཟེར་རེད། ཨ་འདི་ཟེར་བ་དེ་ཁྱེད་རང་ནམ་རྒྱུན། ནམ་རྒྱུན་གསུང་ཆོས་མང་པོ་ཞུས་མཁན་ཚོས་གོ་བསྡད་རེད། འོ་འདུག་ཟེར་རེད། ད་འདི་སྐབས་སུ། ང་ཚོ་མིའི་མི་ཁོམ་པ་ཚོ་ལོག་ལྟ་ཅན་ཟེར་དུས་བ་ལ་ལས་རྒྱུ་འབྲས་སྐྱེ་བ་སྔ་ཕྱི་ཁས་མི་ལེན། མིའི་ལུས་རྟེན་དབང་བཏང་པའི་དབང་དུ་བྱས་ནས་སྐྱེ་བ་སྔ་ཕྱི་ཁས་མ་ལེན་མཁན་དེ་བྱས། རྒྱལ་བའི་བཀའ་མེད་པ་ཟེར་དུས་བ་ལ་མིའི་ལུས་རྟེན་དབང་བླངས་པའི་དབང་དུ་བཏང་པ་ཡིན་ན། བཅོམ་ལྡན་འདས་ཀྱི་བཀའ་དར་ས་མ་ཡིན་པ།

དང་མེད་པའི་གནས་ཤིག་ལ་ཨང་ག་རེ་ཟེར་ན་ང་རང་ཚོ་མིའི་ལུས་རྟེན་ཅིག་བླངས་སོང་ན་འདི་ག་རེ་ཟེར་ན་མཐའ་འཁོབ་ཀླ་ཀློ་སྐྱེ་བ་ཟེར་དེ་རེད་མཐའ་འཁོབ་ཀླ་ཀློ་སྐྱེ་བ་ཟེར་རེད། ལོ་དེ་འཁོར་རྣམ་བཞི་མེད་པའི་གནས་ཅིག་ལ་ག་རེ་རེད། ཡུལ་མཐའ་འཁོབ་ཟེར་བ། འཁོར་རྣམ་བཞི་ཡོད་སོང་ན་ཡུལ་དབུས་ཆགས་འགྲོ་གི་རེད་ཆོས་ཚིག་ཡུལ་དབུས་ཆགས་འགྲོ་གི་རེད། ཆོས་ཚིག་གི་ཡུལ་དབུས་དང་ས་ཚིག་ཡུལ་དབུས་གཉིས་ཁྱད་པར་ཡོད་རེད་པ་འོ་འདུག་ཟེར་རེད་ཆོས་ཚིག་ཡུལ་དབུས་ཟེར་ན་ག་རེ་རེད། འཁོར་རྣམ་བཞི་རྒྱུ་བའི་གནས་ཅིག་ལ་ག་རེ་རེད་ཆོས་ཚིག་ཡུལ་དབུས་རེད། དཔེར་ན་བོད་རེད་ཨང་ད་ཨ་ན་གཞན་མ་ད་རྒྱ་ཁྱོན་ཆ་ཚང་ག་རེ་ཆགས་བསྡད་རེད། ཆོས་ཚིག་གི་ཡུལ་དབུས་ཆགས་བསྡད་རེད། ས་ཚིག་ཡུལ་དབུས་ཆགས་ཡོད་མ་རེད་ད། ས་ཚིག་ཡུལ་དབུས་ཟེར་དུས་བ་ལ། ཡུལ་དབུས་དེ་རྒྱ་གར་རྡོ་རྗེ་གདན་ལ་ཟེར་གི་འདུག་བ། ས་ཚིག་ཡུལ་དབུས་དེ་འཛམ་བུ་གླིང་གི་ད་ང་ཚོ་མོ་ས་ཡི་བེ་ཞིག་རྒྱ་ཁྱོན་བག་བཀོད་ནས་དབུས་རབ་དེ་དེ་ཆགས་གོ་ཡོད་ཟེར་རེད་ད་ང་ཚོ་ནང་པའི་འགྲེལ་བཤད་རྒྱག་ཡ་རེད་དང་ཚན་རིག་པས་ག་རེ་འགྲེལ་བཤད་རྒྱག་དགོས་ན་དེ་ས་ཡི་ཚིག་གི་དབུས་དེ་རྡོ་རྗེ་གདན་ལ་ཆགས་གོ་ཡོད་ཟེར་གི་འདུག་བ། ད་ཆོས་ཚིག་གི་ཡུལ་དབུས་ཟེར་ཡ་དེ་ཡིན་གཅིག་མིན་རྡོ་རྗེ་གདན་དགོས་ཡ་ཡོད་མ་རེད་འཁོར་རྣམ་བཞི་ག་པར་ཡོད་པ་ཡིན་ན་ཁོ་རང་ཆོས་ཚིག་གི་ས་ཚིག་གི་ཡུལ་མཐའ་འཁོབ་ཆགས་བསྡད་པ་ཡིན་ནའང་ག་རེ་ཆགས་འགྲོ་གོ་རེད་ཆོས་ཚིག་ག་རེ་ཆགས་འགྲོ་གོ་རེད་ཡུལ་དབུས་ཆགས་འགྲོ་འཁོར་རྣམ་བཞི་ཡོད་ས་དེ་ལ། ད་དེང་སང་དཀའ་ངལ་ག་རེ་ཡོད་རེད་ཟེར་ན་འཁོར་རྣམ་བཞི་དེ་ཚོ་ག་ལས་ཡོད་རེད་བ། དགེ་སློང་ཕ་མ་གཉིས་དང་དགེ་ཚུལ་ཕ་མ་གཉིས་ཟེར་གི་རེད་ད་དགེ་སློང་ཕ་མ་གཉིས་ཡོད་བ་མ་རེད་བ་དགེ་སློང། ད་བོད་ལ་དངོས་གནས་ཕལ་ཆེར་དགེ་སློང་མ་ཡོད་ཀྱི་མ་རེད་ད་རྒྱ་མི། རྒྱ་ནག་ལ་ཡང་དགེ་སློང་མ་རེ་ལན་སླེབས་རེད་མི་འདུག་སྔར་རང་གི་བོད་རང་གི་ད་ག་རེ་ཟེར་ན་གཞི་ཐམས་ཅད་ཡོད་པར་སྨྲ་བའི་ལུགས་བཞིན་བཞག་གི་དགེ་སློང་མ་དེ་ད་ལྟ་ད་སྟོང་ཚར་འདུག་བ། འོ་འདུག་ཟེར་རེད་དེ་ཡིན་ཙང། ད་དགེ་སློང་མ་ཡི་དོད་ཐུབ་འདྲ་པོ་ཅིག་ཡོད་པའི་ཁོངས་བཏང་རེད་བ། དགེ་སློབ་མ་ཟེར་ཡ་དེ་ཡོད་རེད་བ་དེ་ནང་བཞིན་དགེ་ཚུལ་མ་ཡོད་རེད་བ་ད་དོད་ཐུབ་ཡོད་པའི་དབང་དུ་བཏང། འོ་འདུག་ཟེར་རེད་ད་འདི་ང་རང་ཚོ་ལ་ད་ང་ཚོ་སྒོམ་རྒྱབ་དུས་ག་རེ་རེད་བ་སོ་སོ་རང་ཉིད་ཀྱི་ལུས་རྟེན་ཞིག་ལ་བཞག་ནས་ད་ང་ད་ལྟ་ཨ་ནི་འོ་ལགས་སོ་མི་མ་ཡིན་པའི་མི་ཁོམ་པ་དམྱལ་བ་ཡི་དྭགས་དུད་འགྲོ་ལྷ་ཚེ་རིང་གང་གི་ལུས་རྟེན་བླངས་ནས་དེ་ལ་སྐྱེ་མི་འདུག་བསམ་བསམ་ཞིག་འོ་རེད་སོ་རེད་པ་སྐྱེ་མི་འདུག་ད་ནི་ང་འདི་ནང་དཔེར་ན་དམྱལ་བའི་ལུས་རྟེན་ཞིག་བླངས་སོང་ན་ང་ད་ལྟ་ཆོས་བྱེད་ཡག་གི་མཐུན་རྐྱེན་ཁྱོན་ནས་ཡོད་མ་རེད་དེ་ཙམ་དུ་མ་ཟད་སྡུག་བསྔལ་ག་ཚད་མྱོང་བ་རེད་ཡི་དྭགས། ཨང་དུད་འགྲོ་རེ་རེ་ལྷག་བསམ་དང་ལྷ་ཚེ་རིང་པོ་སྐྱེ་བའི་དབང་དུ་བཏང་བ་ཡིན། ཨང་གཅིག་གི་གནས་སྐབས་བཟང་ཕྱིན་གྱི་ཚོ་ག་དེ་ཡོད་ནི་ཆོས་ཀྱི་རྒྱུ་ནི་ཨང་གཅིག་དྲན་གྱི་མེད་ཡིན་ཙང་ཨང་ཁོང་ཚོའི་གནས་སུ་མ་སྐྱེས་པ་འདི་ཞེ་པོ་དཔེ་ཅིག་ཨང་སྐྱེ་བ་བཟང་སོང་བསམ་བསམ་བསམ་གཏོང་དགོས་རེད་ཟེར་གྱི་འདུག་ཨང་དེ་ག་ནང་བཞིན་མི་ང་རང་ཚོ་མིའི་ལུས་དེ་བླངས་པའི་དབང་དུ་བྱས་ནས་བཅོམ་ལྡན་འདས་ཀྱི་བཀའ་མེད་ས་ཨ་ནི་མཐའ་འཁོབ་ཨང་གཅིག་འཁོར་རྣམ་བཞི་མི་རྒྱུ་བ་དེ་ག་ནང་བཞིན་ཨང་ཡང་ན་བཅོམ་ལྡན་འདས་ཀྱི་བཀའ་ཡོད་པ་དང་འཁོར་རྣམ་བཞི་ཡོད་པའི་དབང་དུ་བཏང་བའི་དབང་དུ་བཏང་ནས་རང་ཉིད། གླེན་ཞིང་ལྐུགས་པ་ཞིག་སྐྱེས་ན་ཚར་ཚར་རེད་བ། དེ་ནང་བཞིན་བཅོམ་ལྡན་འདས་བཀའ་ཡོད་པ་ན་ཨང་ཅིག་འཁོར་རྣམ་བཞི་རྒྱུ་བའི་གནས་སུ་སྐྱེ་བའི་དབང་དུ་བཏང་ནས་རང་ཉིད་ལྟ་བ་ལོག་ལྟ་ཅན་སྐྱེས་ན་ཚར་ཚར་རེད་བ། ད་ང་ཚོ་འཁོར་རྣམ་བཞི་རྒྱུ་བ་ཨང་རྒྱལ་བའི་བཀའ་ཡོད་པ་དེ་གླེན་ཞིང་ལྐུགས་པ་མ་ཡིན་པ་དེ་ནང་བཞིན་སོ་སོ་རང་ཉིད་ཀྱི་རྒྱུད་ལ་ཡང་ཨང་ལས་འབྲས་ལ་ཡིད་ཆེས་པའི་ཡིད་ཆེས་ཨང། དཀོན་མཆོག་གསུམ་ལ་ཡིད་ཆེས་ཡིད་ཆེས་དད་པ་འདུག་པ་དེ་ཡིན་ཙང་ཆ་ཚང་ང་རང་ཚང་ཤག་ཚང་ཤག་བསམ་རེད་བ། མི་ཁོམ་པའི་གནས་བརྒྱད་པོ་གང་དུ་ཡང་མ་སྐྱེས་པ་བྱས་ནས་དེ་ལས་ཚུར་འདས་པ་དེ་ང་ལ་ཚང་ཤག་ང་དེ་འདྲའི་ཚུལ་ཐོབ་ཤག་བསམ་བསམ་གཏོང་དགོས་རེད་ཟེར་གྱི་འདུག་པ་ཡང་འདི་ཅད་ལྟར་འདྲེ་ཟེར་རེ་ད་དེ་ནས་མ་ཞེས་གསུངས་པ་ལྟར་མིའི་འགྲོ་བས་ང་བསྡུས་པའི་བཞི་མི་མ་ཡིན་པའི་འགྲོ་བས་བསྡུས་པའི་བཞི་དེ་དག་དང་བྲལ་བ་དལ་བའོ་ད་འགྲིག་འདུག་བ་དེ་ཅད་ད་ནམ་རྒྱུན་ལ་ནམ་རྒྱུན་གསུངས་ཚུལ་ལ་ང་རང་ཚོ་མི་ཁོམ་པ་དགའ་བ་ཚ་བདེ་བར་སངས། མི་ཁོམ་པ་བརྒྱད་ན་གང་ཡང་སྐྱེས་མི་འདུག་བ། ད་ཡིན་ན་ང་ཚོ་ཡིན་ན་ཆོས་བྱེད་ཁོམ་མི་འདུག་བ། ཡིན་ཡང་ཆོས་བྱེད་ཁོམ་དགོས་བ་མ་ཆོས་རྣམ་དག་བྱེད་ཁོམ་དགོས་བ་མ་ད

ཞོགས་ཀས་ནས་ཁྱེད་རང་ཚོ་བོད་བྱང་དུ་སྐད་ཅིག་གོ་གི་འདུག་ཡང་ཆོས་གྲྭ་སྐད་ཅིག་གོ་གི་འདུག་ཡང་འོག་ནས་སློབ་ཁྲིད་ཡག་ཅིག་གོ་གི་འདུག་གང་ལྟར་ཡང་དག་ཅིག་ཆོས་ཀྱི་སྒྲ་ང་ཚོ་རྣ་བ་དང་མ་འདྲེས་པ་ཅིག་ཡོང་གི་འདུག་ད་བག་ཆགས་ཤིག་བཞག་གི་རེད་གང་ལྟར་ཡང་འོག་ཏུ་སུ་རེད་ད་འདི་བག་གསུམ་ད་མི་ཁོམ་པོ་བཅུ་པའི་ན་ཚ་ད་སྡུག་ཤ་སྡུག་ད་ད་པས་ཅིག་ང་ཚོ་ནག་ཁུང་ནག་འཁྱང་ཆགས་ཡོད།

ཨང། ཡུལ་དབུས་སུ་སྐྱེ་བ་དེའི་ཡུལ་དབུས་ཟེར་དེ་ག་ཆོས་ཚིགས་ཡུལ་དབུས་རེད། དབང་པོ་ཚང་རེད་པ། ང་ཚོ། ཨ་མཆོག་མ་གོ་བ་དེ་འདྲ་མིག་མཐོང་ཡག་མེད་པ་དེ་འདྲ་ལྐུགས་པ་དེ་འདྲ་རེད་མི་འདུག་དབང་པོ་ཚང་རེད་ཤག་ལས་ཀྱི་མཐའ་མ་ལོག་པ་རེད། ལས་ཀྱི་མཐའ་མ་ལོག་ཟེར་དུས་ང་ལ་ང་ཚོ་མཚམས་མེད་ཀྱི་ལས་ཅིག་ཚེ་འདི་ལ་བསགས། ཨང་འདི་མ་བཤགས་པར་བཞག་པས་ན། ང་རང་ཚོ་རྒྱུད་ལ་མཚམས་མཚམས་མེད་ཀྱི་ལས་འདི་ཨང་ཅིག་གྲ་མ་ཉམས་པར་གྲུ་མ་མ་ཞིག་པར་ང་རང་ཚོ་རྒྱུད་མཚམས་མེད་ཀྱི་ལས་ཅིག་ཡོད་སོང་ན། ལས་ཀྱི་མཐའ་ལོག་ཚར་རེད་ད་ཐབས་ཤེས་ཅིག་ཡོད་མ་རེད།

མཚམས་མེད་ཀྱི་ལས་བསགས་ནས་ང་ཚོ་ལས་དེ་མ་བཤགས་པ་ཤི་ན་ད་ལོག་ཚར་རེད་མི་ལོ་མ་སུམ་རྟགས་ཧོ་གཅིག་གབ་ཚུར་ལོག་ཚར་ད་ཕལ་ཆེར་དཀའ་ལས་ཁག་པོ་རེད་དེ་མཚམས་མེད་ལས་དེ་བ་མ་སྦྱངས་བར་དུ་སྦྱངས་ནས་ཧ་ཤེས་ནས་ཉམས་ལེན་བྱས་ཡོང་དགོས་ཟེར་དེ་བྱས་ཨ་ནི་གནས་ལ་དད་ཟེར་ང་ཚོ་ཚང་དེ་རེད་བ་སྡེ་སྣོད་གསུམ་གྱི་བརྗོད་བྱ་དེ་རྗོད་བྱེད་རེད་བ་རྗོད་བྱེད་སྡེ་སྣོད་གསུམ་དང་བརྗོད་བྱ་བསླབ་པ་གསུམ་ལ་ང་ཚོ་དད་པ་ཡོད་རེད་བ་དེ་ཡིན་ཙང་དེ་རེད་མི་ཉིད་དབུས་སྐྱེས་དབང་པོ་ཚང་ལས་ཀྱི་མཐའ་མ་ལོག་པ་གནས་ལ་དད་པ་དེ་རང་འབྱོར་ལྔ་དེ་རང་འབྱོར་ཟེར་བ་ག་རེད་ཟེར་ན། ཆོས་བྱེད་པ་ལ་མཐུན་རྐྱེན་རང་གི་ངོས་ནས་ཚང་དགོས་འདུག་པ། ཕ་རོལ་ངོས་ནས་ག་ཚད་མཐུན་རྐྱེན་ཡོད་ནའང་སོ་སོའི་མི་མ་ཡིན་ཚར་ཚར་སོང། ཕ་རོལ་ངོས་ནས་མཐུན་རྐྱེན་ག་ཚད་སོ་སོའི་ཡུལ་དབུས་མ་ཚར་ཚར་སོང། ཕ་རོལ་ངོས་ནས་མཐུན་རྐྱེན་ག་ཚད་ཡོད་ནའང་སོ་སོའི་དབང་པོ་མ་ཚང་ཚར་ཚར་སོང། ཕ་རོལ་ངོས་ནས་མཐུན་རྐྱེན་ག་ཚད་ཡོད་པ་ནའང་སོ་སོའི་མཚམས་མེད་ཀྱི་ལས་ཅན་ཚར་ཚར་སོང། འོ་ཕ་རོལ་ངོས་ནས་དཔེ་ཅིག། ད། ཅིག། ད་རྡོ་སོལ་གཙོ་བོའི་རུ་བ་ང་ཚོ་འདི་ཡན་ཡོད་འདུག་པ་ལྟ་བུ་སོགས་ང་རང་ཚོ་འདིར་ཆོས་ཀྱི་སྒྲ་སྒྲ་བྱ་བཟང་བྱས་ཏེ་འདུག་ཡང་ཁོ་རང་ཚོ་ངོས་ནས། ཨང་གནས་ལ་དད་པ་ཚང་མི་འདུག་བ། འོ་ཡ། ཨ་དེ་ནང་བཞིན། རིགས་འགའ་ཞིག་ནི་དབང་པོ་མ་ཚང་བ་དེ་ནི་ཡོད་རེད། ཨ་ནེ། ད་གང་ལྟར་ཡང།

རྒྱུད་ཀྱི་འདུས་པར་བྱ། ཏིས་ཀཱ་ལས་དུ། གཞན་ཕྱིར་སྙིང་བརྩེ་བ་ཟེར་ཡ་དེ་འདྲ་དེ་ད་ག་ནང་བཞིན་འདུག་ཟེར་གྱི་འདུག། ད་གཞན་ཕྱིར་སྙིང་བརྩེ་བ་དང་འབྲེལ་གྱི་འདུག་བ་དེ་མ་ཡིན་པའི་ཡང་རིགས་འགའ་ཞིག་གཞན་རྒྱུད་ལ་འདུས་ཟེར་ན་ཞག་མ་བསྡད་པ་དེ་རིགས་པ་རེད། ཡང་དེའི་རྗེས་ད་དེ་ནས་དེ་ལྟ་བུའི་གཞན་འབྱོར་ལྔ་དེ་རེད་པ་གཞན་འབྱོར་ལྔ་ནི་སངས་རྒྱས་བྱོན་དང་དེས་ཆོས་སྟོན་བསྟན་པ་གནས་དང་དེའི་རྗེས་འཇུག་གཞན་གྱི་གཞན་ཕྱིར་སྙིང་ནས་བརྩེ་བའོ། ད་སངས་རྒྱས་འཇིག་རྟེན་བྱོན་པའི་སྐབས་རེད་པ་ང་རང་ཚོ་ལྟ་བུ་ན་ད་ག་ནང་བཞིན་བཅོམ་ལྡན་འདས་སངས་རྒྱས་འཇིག་རྟེན་དུ་བྱོན་པ་ཙམ་དུ་མ་ཆོས་གསུངས་པའི་སྐབས་རེད་པ། ཆོས་གསུངས་པ་ཙམ་དུ་མ་ད་ལྟ་བསྟན་པ་ནི་མ་འཇིག་པར་གནས་པའི་དུས་ཚོད་ཅིག་རེད་པ་བཅོམ་ལྡན་འདས་བྱོན་ཆོས་མ་གསུངས་ཚར་ཚར་སོང། ཡང་བཅོམ་ལྡན་འདས་ཆོས་གསུངས་པའི་དབང་དུ་བཏང་ནས་བསྟན་པ་འདི་ཉམས། ཚར་ཚར་ཚར་སོང་བསྟན་པ་གནས་པའི་སྐབས་སུ་རེད་བ། ད་བསྟན་པ་གནས་ཡོད་པ་ཡིན་ནའང་བསྟན་པ་འདི་ལ་ཐོས་བསམ་གྱི་འཇུག་མཁན་གྱི་གྲོགས་ཚངས་པ་མཚུངས་པར་སྤྱོད་པ་མེད་ན་ཚར་བས་འདི་ཡང་འདུག་བ། དེ་འཇུག། དེའི་རྗེས་སུ་འཇུག་པ་ཡོད་རེད་བ། ད་ག་ནང་བཞིན་ད། དེ་འདྲ་བའི་ད་ཅིག། དང་པོ་བཞི་ཡོད་པའི་དབང་དུ་བཏང་བ་ཡིན་ནའང་ང་རང་ཆོས་སྒྲུབ་པ་ལ་མཐུན་རྐྱེན་ཚུར་སྦྱོར་མཁན་གྱི། ད། གཞན། སྙིང། སྙིང་རྗེ། སྙིང་བརྩེ་བ་འདི་འདྲ་བོ་ཅིག། ཨ་ང་ཚོ་སྦྱིན་བདག་བྱེད་མཁན་མ་བྱུང་ན་ནི་མཐུན་རྐྱེན་ཚང་གི་མ་རེད་བ། ཟེར་ན། གཞན་ཕྱིར་སྙིང་ནས་བརྩེ་བའོ།

བཅུ་དྲུག། དལ་བ་དལ་འབྱོར་ཆོས་བཅོ་བརྒྱད་དང་ཁོ་ན་འགལ་རྐྱེན་བཅོ་བརྒྱད་ཕར་བྲལ་ནས་མཐུན་རྐྱེན་བཅུ་དྲུག་ཚུར་ཚང་བཞག་གསུངས་ངའི་ལུས་རྟེན་འདི་ལ་གོ་བོར་ཟེར་འདུག་བ་མ་མདོ་འཁོར་ལོ་ཚང་བཞག་ཟེར་གསུངས་རྒྱུ་ལབ་རྒྱུ་མ་རེད། འོ་འདུག་བསམ་སྟངས་ཡང་དུ་བ་ལ་ཞེ་བོ་དེ་སྤྲོ་ཤུགས་སྐྱེ་དགོས་ཡོད་ས་རེད། ད་དེ་འདྲས་ཀྱི་དཔེ་ཅིག་ངོ་མཚར་པོ་ཅིག་ཁྱད་ཆོས་ད་ག་ས་བཅོ་བརྒྱད་ཚང་ལུས་རྟེན་དེ་འདྲས་ཅིག་ང་ལ་ཐོབ་བཞག་ད་དེ་འདྲའི་ལུས་རྟེན་འདི་ཧ་ལས་པའི་ལུས་རྟེན་ཅིག་མི་འདྲ་བ་ཅིག་རེད་བཞག་བསམ་སོ་སོ་ལ་དཔེ་དགའ་སྣང་ཞེ་བོ་ཡོང་དགོས་རེད་ཟེར་འདུག་བ་ཡག་པོ་ཅིག་ངོས་བཟུང་ཐུབ་ན་དལ་འབྱོར་ཡག་པོ་ཅིག་ངོས་བཟུང་ཐུབ་ན་ག་རེ་ཡོང་གི་རེད་ཟེར་ན། དགའ་སྣང་ཞེ་བོ་སྐྱེ་གི་རེད་ཟེར་འདུག་ད་དུང་ངོས་བཟུང་ཐུབ་ཡོད་པ་མེད་ཙང་དགའ་སྣང་སྐྱེ་གི་མི་འདུག་ང་ཚོ་དགའ་སྣང་རྒྱུན་སྐྱེ་གི་མི་འདུག་འོ་འདུག་ཟེར་རེད་དེའི་ནང་ནས་ཀྱང་གླིང་གསུམ་དེའི་ནང་ནས་ཀྱང་རང་ཅག། དེ་ལྟ་བུའི་དལ་འབྱོར་ཁྱད་འཕགས་དེ་རང་སྟེང་དུ་ཚང་བའི་ཚུལ་བསམ་ལ་དེ་ཉིད་མཐར་ཐུག་ད་དེ་ཉིད་ག་ས་མཐར་ཐུག་ངེས་ལེགས་ཨ་བྱང་ཆུབ་གསུམ་སྒྲུབ་པའི་རྟེན་ལ་སྤྱིར་མི་ཟེར། ད་བྱང་ཆུབ་གསུམ་ཟེར་འདུག་ག་ཨ་ཐེག་པ་གསུམ་གྱི་བྱང་ཆུབ་རེད་བ་བྱང་ཆུབ་གསུམ་སྒྲུབ་པའི་རྟེན་ལ་སྤྱིར་མི་དགོས་ཀྱི་རེད་དེའི་ནང་ནས་ཀྱང་གླིང་གསུམ་སྤྱིར་མི་ཡག་ཤོས་རེད། དེའི་ནང་ནས་ཀྱང་གླིང་གསུམ་གྱི་མི་གླིང་གསུམ་ནི་བྱང་སྒྲ་མི་སྙན་ཕར་ཕུད་རེད། བྱང་སྒྲ་མི་སྙན་དེ་སྡོམ་པའི་རྟེན་མ་རེད་བ་འོ། འདི་བྱས་ད་དེའི་ནང་ནས་ཀྱང་རང་ཅག་འཛམ་བུ་གླིང་པ་མདོ་སྔགས་ཀྱི་གཞུང་ཀུན་ནས་ཐར་ལམ་སྒྲུབ་པའི་རྟེན་ལ་བསྔགས་ཏེ་ད་དེའི་ནང་ནས་ཀྱང་མཆོག་ཏུ་བསྔགས་པ་དེ་ང་རང་ཚོ་འཛམ་བུ་གླིང་གི་མི་དེ་རེད་གསུངས་འདུག་ཨ། མིའི་ལུས་རྟེན་དེ་ད་ཧ་ལས་པའི་ཅིག། སྤྱིར་སངས་རྒྱས་ཀྱི་ཉམས་ལེན་བྱས་ལྷག་པར་དུ་མདོ་ཡི་ག་ས་སྔགས་ཀྱི་ཉམས་ལེན་བྱས་ལུས་རྟེན་དེ་ལ་ག་རེ་རེད་ང་རང་ཚོ་གི་མི་ད་འཛམ་བུ་གླིང་མངལ་སྐྱེས་མི་ནང་བཞིན་ཡོད་སྲིད་མ་རེད། ང་རང་འཛམ་བུ་གླིང་མངལ་སྐྱེས་ཁམས་དྲུག་ལྡན་གྱི་མིའི་ལུས་རྟེན་ནང་བཞིན་གཅིག་སྔགས་ཀྱི་ཉམས་ལེན་བྱས་ཀྱི་ལུས་རྟེན་གཅིག་ཁམས་གསུམ་ག་བ་ཡོད་སྲིད་མ་རེད་ད་གཟུགས་མེད་ན་ནི་མངལ་སྐྱེས་ཁམས་དྲུག་ལྡན་གསང་སྔགས་ཉམས་ལེན་བྱས་ཀྱི་ལུས་རྟེན་གོ་སྔགས་ཉམས་ལེན་བྱས་ཡོད་མ་རེད་བ་ད་གཟུགས་ཁམས་ལ་ཡང་མངལ་སྐྱེས་ཁམས་དྲུག་ལྡན་གྱི་གཟུགས་དེ་ལུས་དེ་ཡོད་མ་རེད་བ་འཛམ་བུ་གླིང་ཁོ་ན་མ་གཏོགས་ཡོད་སྲིད་མ་རེད་དེ་ཡིན་ཙང་འཛམ་བུ་གླིང་ཟེར་ནས་མི་འདུག་འོ་རེད་ད། མངལ་སྐྱེས་ཁམས་དྲུག་ལྡན་འདི་ལྟར། འཛམ་བུ་གླིང་ཁོ་ན་མ་གཏོགས་ཡོད་སའི་མར་སྔགས་ཉམས་ལེན་བྱེད་པའི་རྟེན་མཆོག་ཏུ་གྱུར་ག་རེ། མངལ་སྐྱེས་ཁམས་དྲུག་ལྡན་ཟེར་ནས། དེ་མེད་ན་སྔགས་ཉམས་ལེན་བྱས་ཡོད་མ་དེ་ནི་ལུས་རྟེན་མེད་ན། ལྷ་ཡི་ལུས་རྟེན་དུ་སོང་དཔལ་གྱི་འོད་ཀྱི་རང་བཞིན་ཞེ་པོ་དཔལ་གྱི་གཟི་བརྗིད་བཀྲག་མདངས་སུ་ཞུ་བ་རེད་ཟེར་དུས་སྔགས་ཉམས་ལེན་བྱས་མི་འདུག་བ། ཁོ་རང་ཚོ་གི་ལྷ་དེ་ཚོས་འཛམ་བུ་གླིང་གི་ལུས་རྟེན་ཐོབ་པར་ཤོག་མར་སྨོན་ལམ་རྒྱག་གོ་རེད་ཟེར་གྱི་འདུག་ང་ཚོས་ཡར་སྨོན་ལམ་རྒྱག་གོ་རེད་ལྷ་ཡུལ་སྐྱེ་བར་ཤོག་ལྷ་ཡུལ་སྐྱེ་བར་ཤོག་ཟེར་བདེ་བ་ཅན་གྱི་ཞིང་ལ་ཡར་སྨོན་ལམ་རྒྱག་ཁོ་ཚོས་མར་སྨོན་ལམ་རྒྱག་གོ་རེད་ཟེར་གྱི་འདུག་ད་གོ་ལྡོག་རེད། དེང་སང་འདྲ་པོ་ཆགས་ཀྱི་འདུག་བ། འདུག་བ་དེང་གི་དུས་སུ་ཨ་རིར་འགྲོ་དགོས་ཟེར་ཕར་ཤོར་ཕྱིན་བ་ཅིག་པས། ཨ་རི་ནས་དེང་གི་དུས་སུ་ཡང་ཚུར་ཤོར་ཡོང་འདུག་བ་ཆོས་ཡོད་ན་ཅིག་ཞུ་ག་ཡོང་ཨ་འདུག་བ་བླ་མ་ཡོད་ན་ཅིག་ག་ཡོང་ཚུར་ཞུ་ག་ཡོང། ང་རང་ཚོ་ཕར་ཤོར་ཁོ་ཚོ་ཚུར་ཤོར། ད་དེ་འདྲ་པོ་རེད་ཤག། ད་དེང་གི་དུས་སུ་ག་བ་ཡར་སྨོན་ལམ་རྒྱག་གོ་རེད། ལྷ་ཡུལ་ལ་ཡར་སྨོན་ལམ་ཡིན་ཁོ་ཚོས་མར་སྨོན་ལམ་རྒྱག་གོ་རེད་ཟེར་གྱི་འདུག་བ། དེ་ཡིན་ཙང་ང་རང་ཚོ་ལུས་རྟེན་ཞེ་པོ་རེད་ཟེར་གྱི་འདུག་མངལ་སྐྱེས་ཁམས་དྲུག་ལྡན་ཟེར་ཕ་ལས། ཐོབ་པའི་ག་རེ། མཛོད་གསུམ་མ་ལས་ཐོབ་པའི་མཛོད་གསུམ་ང་རང་ཚོར་ཡོད་རེད་པ། ད་མཛོད་གསུམ་རྩི་སྟངས་དེ་ལ་མི་འདྲ་བ་གཉིས་ཡོད་རེད། ད་གཅིག་དབང་དུ་བྱས་ན། ཕ་ཡི་ག་རེ་ཟེར་ཕ་ལས་ཐོབ་པའི་རུས་རྐང་ཁུ་བ་གསུམ་མ་ལས་ཐོབ་པའི་ཤ་ཤ་དང་ཁྲག་ཤ་དང་ཁྲག་པགས་པ་གསུམ་འདི་བརྩིས་ནས་ཨ་ནི་མངལ་སྐྱེས་ཁམས་དྲུག་ལྡན་ཟེར་ཅིག། ཡང། མངལ་སྐྱེས་ཁམས་དྲུག་ཟེར་དེ་ནམ་རྒྱུན་ང་ཚོས། མངལ་ལས་སྐྱེས་པ་དེ་རེད་པ་ད་ཁམས་དྲུག་རྩི་སྟངས་དེ་ལ་དུས་སུ་མི་འདྲ་བ་ཡོང་གི་འདུག་ཡང་གཞན་དག་གཅིག་ག་རེ་རེད། ས་ཆུ་མེ་རླུང་འབྱུང་བ་བཞི་བྱས་དེ་ཡང་ནམ་མཁའི་ཁམས། ནམ་རྒྱུན་ང་ཚོ། སྐྱེས་བུའི་གདགས་གཞི་ཁམས་དྲུག་རྩི་སྟངས་ཞོག་རེད། ད་མང་ཆེ་བ་འདིར་དང་དང་པོ་ཤོས་འདི་རེད། འོ་འདི་སྔགས་ཉམས་ལེན་བྱས་ད་ལུས་རྟེན་འདི་ཞེ་པོ་ཡིན་ས་རེད། དེ་ཡིན་ཙང་ང་ཚོ་ལུས་འདི་ཁྱད་གསོད་བྱས་པས་ན་ཨ་ནི་སྔགས་རྩ་ལྟུང་ཡོང་གི་འདུག་བ་འོ་འདུག་ས་རེད། འཕགས་པ་དཔའ་བོས་གང་ཞིག་ཐོབ་ན་འཁོར་བ་ཡི་ཕ་རོལ་སོན་པའི་ས་བོན་བསྐྲུན། བྱང་ཆུབ་དཔལ་གྱི་ས་བོན་མཆོག་ཡིད་བཞིན་ནོར་བུ་ལས་ལྷག་པའི་ཡོན་ཏན་རྒྱུན་གྱི་མི་རྣམས་ནི་སུ་ཞིག་དེར། འབྲས་མེད་བྱེད་ད་གང་ཞིག་ཐོབ་ན་འཁོར་བ་ཡི་ཕ་རོལ་ས་བོན་བསྐྲུན། ད་ང་རང་ཚོ། ལུས་གང་ཞིག་ཐོབ་པས་ན་འཁོར་བའི་ཕ་རོལ་ཟེར་དུས་ང་ལ་ཕ་རོལ་དེ་ཐར་པ་རེད་བ། འཁོར་བའི་ཕ་རོལ་དེ་ག་རེ་ཐར་པ་དང་ཐམས་ཅད་མཁྱེན་པ། ང་ལུས་གང་ཞིག་ཐོབ་པས་ན་འཁོར་བའི་ཕ་རོལ་ཐར་པ་ཐམས་ཅད་མཁྱེན་པའི་ས་བོན་དུ་བསྐྲུན་ཐུབ་ཟེར་ན་མིའི་ལུས་རྟེན་དེ་རེད་གསུང་བ་རེད། བྱང་ཆུབ་དཔལ་གྱི་ས་བོན་མཆོག་ད་ད་འདི་ཙམ་དུ་མ་ཟད་སངས་རྒྱས་གོ་འཕང་གི་ས་བོན་དེ་ཡང་ལུས་རྟེན་དེ་གྲུབ་ཐུབ་གྲུབ་ཐུབ་རེད། ང་ཚོའི་ལུས་རྟེན་དེ་དེ་ལ་ཐར་པའི་གོ་འཕང་གྲུབ་ཐུབ་ཡ། དག་ན་ཡིད་བྱ། སངས་རྒྱས་གོ་འཕང་གྲུབ་ཐུབ་རེད་བ། ས་བོན་གྲུབ་ཐུབ་རེད་བ། བྱང་ཆུབ་སེམས་ཉམས་ལེན་བྱེད་ཐུབ་རེད་བ། འོ་དེ་ཡིན་ཙང་ཡིད་བཞིན་ནོར་བུ་ལས་ལྷག་པའི། ཡོན་ཏན་རྒྱུན་གྱི་ད་འདི། འདི་རུ་བཞག། དོན་ཆེ་བ་འདི་གསུང་གི་ཡོད་ས་རེད། དོན་ཆེ་བ་འདི་རེད་པ། དོན་ཆེ་བ་འདི། ད་ཡོན་ཏན་རྒྱུན་གྱི་མི་རྣམས་ནི་སུ་ཞིག་འདི་ནས་འབྲས་མེད་བྱེད་ཧ་ལས་པའི། དོན་ཆེན་པོ་རེད། ཡིད་བཞིན་གྱི་ནོར་བུ་རྒྱ་འགྱུར་སྟོང་འགྱུར་ལས་དོན་ཆེ་གི་རེད་ཟེར་འདུག་ད་ཡིད་བཞིན་གྱི་ནོར་བུ་ལས་ལྷག་པ་རེད་གསུང་གི་འདུག་ག་ད་ང་ཚོ་ལམ་རིམ་བསྡུས་དོན་ནང་ཡོད་ཤེས་སོང་དལ་བའི་རྟེན་འདི་ཡིད་བཞིན་ནོར་ལས་ལྷག་ཟེར་གྱི་རེད། ད་འདི་དལ་བའི་རྟེན་ཡིད་བཞིན་ནོར་ལས་ལྷག་ཟེར་འདུག་ག་ལ།

ནོར་གྱི་ཆང་ཕུང་པོ་ཡོད་ས་མ་རེད་དེ་ཡིན་ཙང། ཁོས་ཞེ་པོ་དོན་དག་ཆེན་པོ་གྲུབ་ཐུབ་བ་སྐད་ཅིག་དེ་རེད་ཡིན་ནའང་དེ་ལས་ཀྱང་ང་རང་ཚོ་ལུས་རྟེན་འདི་ག་རེ་རྒྱ་འགྱུར་སྟོང་འགྱུར་ལྷག་གི་རེད། ཡིད་བཞིན་ནོར་བུ་ག་ཚད་ཡོད་པ་ཡིན་ནའང་ཚེ་འདིའི་ཨང་གཅིག་གི་འཚོ་བ་སྒྲུབ་ཡག་ཙམ་མ་གཏོགས་ཕྱི་མ་ཕན་ཆད་ལ་ད་ཁོས་སྣ་གཅིག་ཕན་མ་རེད། ད་ལུས་རྟེན་འདི་ང་རང་ཚོ་ཅིག་སོ་སོའི་བའི་ཉམས་ལེན་བྱེད་ཐུབ་པས་ན་ཐར་པའི་གོ་འཕང་དེ་ལ་གྲུབ་ཐུབ་བོ་རེད་སངས་རྒྱས་གོ་འཕང་དེ་ལ་གྲུབ་ཐུབ་བོ་རེད་དེ་ཡིན་ཙང་ཡིད་བཞིན་ནོར་བུ་ལས་རྒྱ་འགྱུར་སྟོང་འགྱུར་ལྷག་པོ་རེད།

ཇི་ལྟར་ད་ག་ཞིག་གནང་བ་ཡོད་མ་ཟེར་ན། སྙིང་ནས་ཆོས་བསྒྲུབ་ཡག་བསམ་བློ་ཡོད་མ་རེད་པ། ཆོས་བསྒྲུབ་ཡག་བསམ་མེད་ཙང་རེད། ཆོས་བསྒྲུབ་ཡག་བསམ་ཡོད་ན་ལུས་རྟེན་འདི་ལས་ལྷག་པའི་ལུས་རྟེན་ཅིག་ཡོད་སྲིད་མ་རེད་པ། ཨོ་ཏུ་སི་རེད། ད་ང་ཚོ་གི་གསེར་རྡོག་རྡོག་ཡོད་ད་གང་ན་ཅིག་རེད་པ་ད། སྤྱིར་ང་རང་ཚོ་འདི་ག་ན་ཡོང་ཡ་ག་རེ་འོང་དགོས་ཟེར་ན་ཚེ་འདི་ལ་ཞེན་ཆགས་ཤུགས་ཆེ་པོ་ཡོད་ཙང་རེད། ད་ཁོ་ཡོད་པས་ན་ད་ང་ཟ་ཡག་འཐུང་ཡག་ཡོད་རེད་གོན་ཡག་ཡོད་རེད་ད་ང་ད་ག་རེ་བྱས་བྱས་ཡོད་རེད་སོང་སོང་ཡོད་རེད་པ་ཚེ་འདིའི་ཞེན་ཆགས་འདི་འདི་འོང་གི་ད་བཟང་ཆོག་ནང་ཆོག་ཅིག་གོ་རེད་པ། ལུས་རྟེན་འདི་ལ་ཞེ་པོ་བའི་ཁྱད་ཆོས་ཞེ་པོ་འདུག་དེ་ང་ཚོ་མ་ཚོར་ཡ་ག་ཟེར་ན་ཆོས་བསྒྲུབ་ཡག་ཆོས་བསྒྲུབ་བསམ་བསམ་ཀུན་སློང་མེད་ཙང་ཆོས་བསྒྲུབ་འདོད་བློ་མེད་པ་ཡིན་ཙང་ཨང་ཁོ་བེད་སྤྱོད་བཏང་ཡག་བློ་ཡོང་གི་ཡོད་མ་རེད་ཁོ་རིན་ཐང་ཚོར་ཐུབ་ཡོག་མ་རེད་ཆོས་བྱེད་མཁན་ཡིན་ན་ཁོ་གཞན་ནས་རིན་ཐང་ཚོར་གྱི་འདུག་བ་ཁོ་མ་གཏོགས་ཁོ་ལས་ལྷག་པའི་ད་ཆོས་བསྒྲུབ་ཡག་རྟེན་ཅིག་མི་འདུག་བ་ཨོ་ཏུ་སི་རེད། ཨོ་ཡག་དེ་ད་ཡོད་ནོས་རྒྱུ་ཡིན་མིན་ལ་སུ་ཞིག་བལྟས་ན་ཨོ་དེ་སྤྱོད་འཇུག་ལས་དེ་འདྲའི་དལ་བ་རྙེད་གྱུར་ནས་བདག་གིས་དགེ་གོམས་མ་བྱས་ན་དེ་ལས་བསླུས་པ་གཞན་མེད་དེ་དེ་ལས་རྨོངས་པའང་གཞན་མེད་དོ། ད་དེ་འདྲ་བའི་དལ་འབྱོར་ལུས་རྟེན་ཐོབ་པའི་དེ་ལ་ང་ཚོ་དགེ་བ་གོམས་ཕྱི་མ་ཕན་ཆད་དོན་ཅིག་སྒྲུབ་མ་ཐུབ་ན་ཨང། དེ་ལས་བསླུས་པ་རང་ཉིད་རང་ཉིད་བསླུས་སོང་དེ་ལས་བསླུས་པ་ཡོག་མ་རེད། དེ་ལས་རྨོངས་པ་ཅིག་སུ་ཡོག་རེད། གལ་ཏེ་བདག་གིས་དེ་རྟོགས་ནས་བདག་དེ་འདྲ་བའི་ཚུལ་རང་གིས་རྟོགས་པར་བྱས་ནས། ད་དལ་འབྱོར་འདི་དོན་ཆེ་བ་ཡིན་པ། རྙེད་དཀའ་བ་ཡིན་པ་དོན་དོན་ཡག་པོ་ཞིག་ཤེས་པའི་ཐོག་དེ་ནས་ད་དུང་རྨོངས་པ་བྱས་བསྡད་པས་ན། ཕྱིས་ནས་རེད་པ། ད་དུང་དཔེ་ཅིག་མགོ་ཚོས་ལོས་མི་ཚོས་བསྡད་པས་ན་རྨོངས་པས་ཕྱིས་ཀྱང་སྒྱིད་ལུག་ན། ད། སེམས་ཉོན་མོངས་པའི་གཞན་དབང་དུ་སོང་ད་དུང་གདེང་འཕེན་བྱེད་ཡག་ད་དུང་དཔེ་སྒྱིད་ལུག་པ་དང་དེ་འདྲའི་གཞན་དབང་དུ་སོང་བསྡད་པས་ན། འཆི་བར་འགྱུར་བའི་དུས་ཀྱི་ཚེ། མྱ་ངན་ཆེན་པོ་ལྡང་བར་འགྱུར། ད་ནམ་ཞིག་ང་ཚོ་འཆི་བ་ཐོག་ཏུ་འབབ་ཀྱི་རེད་བ། འོ་ཡ་འཆི་བ་ཐོག་ཏུ་བབས་པ་དེའི་ཚེ་ན། ཨ་མྱ་ངན་ཆེན་པོ་ག་རེ་བྱེད་ཀྱི་རེད། འོ་ད་མི། སེམས་ནང་ནས་དངངས་སྐྲག་འཇིགས་སྐྲག་ཞེ་པོ་སྐྱེ་དགོས་ཟེར་གི་ག་ཟེར་ན།

ཚེ་སྟོད་ལ་གསལ་ཞིང་བཏང་འགྲོ་གཟི་དགའ་བ་མི་འདུག་ཡོང་མ་རེད་དམྱལ་བ་མ་གཏོགས་ཡོང་མ་རེད་ད་དམྱལ་བའི་སྡུག་བསྔལ་ད་དངངས་སྐྲག་འཇིགས་སྐྲག་སྐྱེ་དགོས་ཡོད་སྲིད་རེད་ཚེ་འདི་སྡུག་བསྔལ་བཟོད་ན་ཤིན་ཏུ་རྙེད་དཀའ་ཕན་པའི་ས་ཟེར་ད་དེ་འདྲའི་དེ་ཡིན་ཚེ་ཕན་ཚེ་འདི་ཡིན་ད་དེ་འདི་ཤིན་ཏུ་རྙེད་དཀའ་ཕན་པའི་ས་ཟེར་ད་རྙེད་དཀའ་བ་ཡིན་པ་བསྟན་དགོས་སྲིད་རེད་ཇི་ཞིག་ལྟར་སྟེས་རྙེད་གྱུར་ནས་བདག་ཉིད་ཤེས་དང་ལྡན་བཞིན་དུ་ཕྱིར་ཡང་དམྱལ་བ་དེར་ཁྲིད་ན་སྔགས་ཀྱིས་རྨོངས་པར་བྱས་པ་བཞིན་ད་གི་དེ་ལ་ད་ནོར་སྤྱོད་འཇུག་ན་ཚིག་འདང་ཡིན་ཕྱིན་ཚར་བདག་ལ་འདིར་སེམས་མེད་དུ་ཟད་ད་དེ་འདྲའི་ལུས་རྟེན་རྙེད་དཀའ་བ་དེ་འདྲའི་ཞིག་ཐོབ་པའི་སྐབས་དེ་ལ་སོ་སོ་པའི་རྣམ་དཔྱོད་རྩལ་རེ་ཡོད་པའི་ཆེད་ཧ་ཡི་གོ། དེ་འདྲའི་ཤེས་བཞིན་དུ་ད་དུང་ཕྱིར་ཡང་སོ་སོ་དམྱལ་བར་འཁྲིད་པས་ན། བདག་གར་བྱས་སང་སྔགས་ཀྱིས་རྨོངས་པར་བྱས་པ་བཞིན་ཟེར་རེད་བ་ད། ཧ་ལས་པའི་ཐབས་སྐྱོ་པོ་རེད་སྔགས་ཀྱིས་རྨོངས་པར་བྱས་པ་བཞིན་བདག་ལ་འདིར་སེམས་མེད་ད་སོ་སོ་རང་ཉིད་མི་སེམས་མེད་ན་གཅིག་པ་རེད་རེ་བ་བདག་ལ་འདིར་སེམས་མེད་དུ་ཟད། ཅིས་རྨོངས་བདག་ཀྱང་མ་ཤེས་ད་ང་དེ་འདྲའི་ཅིག་ཡིན་བ་འདི་ག་རེ་འོང་གི་མ་ཤེས་པར་ད་ད་དུང་སེམས་ཉོན་མོངས་པའི་གཞན་དབང་དུ་སོང་རེད་བ་ཅིས་རྨོངས་བདག་ཀྱང་མ་ཤེས་ཏེ། བདག་གི་ཁོང་ན་ཅི་ཞིག་ད་ངའི་སེམས་ནང་ག་རེ་འཛུལ་བསྡད་རེད། གདོན་འདྲེ་ཚང་བསྡད་མེད་འགྲོ་ཟེར། ཡང་ན་ག་རེ་ན་ཚང་བསྡད་ཡོད་ཟེར། ག་རེ་ན་ཚང་བསྡད་ཡོད་ཟེར་ག་ཟེར་དེ་འདྲ་བའི་གོ་སྐབས་ཡག་པོ་དེ་གཅིག་གཅིག་དམ་འཛིན་མ་བྱས་པ་ཅིག་དེ་འདྲའི་ཅིག་འཕྲོ་བརླག་བཏང་པ་དེ་ངའི་ཁོང་ན་ག་རེ་ཡོད་ད་ད་ཁོང་ན་ག་ཡོད་བ་མ་རེད་གཙོ་དུག་གསུམ་གྱི་རེད་བ། ཆགས་སྡང་གི་བློ་ཡི་གཞན་དབང་དུ་སོང་ནས་ང་ཚོ་མ་ཁོམ་པོ་ཆགས་རེད་བ། བདག་གི་ཁོང་ན་ཅི་ཞིག་ཡོད་ཞེས་གསུངས་པ་ལྟར་རུ་གཞན་ཡང་འཕགས་པ་དཔའ་བོས་ཟེར་གང་ཞིག་དགེ་བས་ཕྱུག་པའི་མི་ཟེར། གང་ཞིག་དགེ་བས་ཕྱུག་པའི་མི་བསྐལ་པ་གྲངས་མེད་ཀྱིས་ཐོབ་ནས། འོ་ལགས་སོ། འདིར་ནི་རྨོངས་པས་བསྐལ་པ་གྲངས་མེད་ཀྱིས་ཐོབ་སུ་རུང་བ་ལ། མིའི་ལུས་རྟེན་འདི་བསྐལ་པ་གྲངས་ཀྱིས་མི་ཆོད་པའི་ནང་ལོགས་ལ། གཅིག་ཙམ་གཅིག་ཙམ་མ་གཏོགས་ཐོབ་ཡོད་ས་མ་རེད། དེ་ན་ཡང་དལ་འབྱོར་མི་ལུས་འདི་ནི། བསྐལ་པ་མང་པོའི་ནང་ན་ཚར་གཅིག་ཙམ་ཚར་གཅིག་མ་གཏོགས་ཡོང་གི་ཡོད་པ་མ་རེད་གསུང་གི་ཡོད་ས་རེད་པ། དགེ་བས་ཕྱུག་པའི་མི། ག་ཟེར་ན། དགེ་བས་ཕྱུག་པའི་མིས་སྐལ་བ་གྲངས་མེད། ནང་ལོགས་ལ་ཚར་གཅིག་གཅིག་ཚར་གཅིག་གཅིག་ཧ་ལས་པའི་དཀོན་པོ། རེད། འདིར་ནི་རྨོངས་པས། འདིར་ནི་རྨོངས་པས་བསོད་ནམས་གཏེར། ཟེར་ད་འདིར་ནི། རྨོངས་པས་ཟེར་ན་ང་རང་ཚོ་ཚེ་འདིར་དེ་འདྲའི་ལུས་རྟེན་ཐོབ་ཞེས་པ་འདི་རྨོངས་པའི་གཞན་དབང་དུ་སོང་ནས་བསོད་ནམས་ཀྱི་གཏེར་ཅུང་ཟད་ཙམ་ཡང་མི་གསོག་པར་ད་ཚེ་ཕྱི་མ་ཕན་ཆད་ཀྱི་དཀར་པོ་དགེ་བའི་ལས་བསོད་ནམས་སུ་སོང་བ་ཅིག་ཅུང་ཟད་ཀྱང་ཨ་མ་གསོག་པར་དེ་ནི་འཇིག་རྟེན་ཕ་རོལ་ཏུ་མི་བཟད་མྱ་ངན་ཁང་བུར་འཇུག་ད་ཚེ་ཕྱི་མ་མི་བཟད་པའི་མྱ་ངན་ནང་འགྲོ་རྒྱུ་རེད་རིན་ཆེན་གླིང་ཕྱིན་ཚོང་པ་དཔེ་ག་རེ་ཟེར་ན་རིན་ཆེན་གླིང་ཕྱིན་ཚོང་པ་ལག་པ་སྟོང་པར་རང་ཁྱིམ་ལོག་ཟེར་ད་རིན་པོ་ཆེ་གླིང་དུ་སླེབས་ཨ་ནི་དེ་འདྲ་བའི་མི་དེ་ཕར་ལོག་འགྲོ་དུས་ང་ལ་རིན་པོ་ཆེ་ནང་བསྟན་གཅིག་ཀྱང་འཁྱེར་མ་ལག་པ་སྟོང་པ་ལོག་པ་ནང་བཞིན་གཅིག་པ་རེད་རང་ཁྱིམ་ཕྱིན་པ་བཞིན་དགེ་བཅུའི་ལས་ཀྱི་ལམ་ལམ་མེད་པར་ཨང་ཕྱིས་ནི་ཡང་ནས་ཐོབ་མ་ཡིན་མི་མ་ཐོབ་པར་བདེ་བ་ནི། ད་ཇི་ལྟར་དེ་ལྟར་སྡུག་བསྔལ་ཉིད་དེ་བས་འོ་ལགས་སོ་ཕ་རོལ་བསླུ་ཡོད་མིན་དེ་ལས་མཆོག་ཏུ་རྨོངས་པ་མེད་ཞེས་གསུངས་པ་ལྟར་བསམས་པའི་རྗེས་སུ་སྙིང་སྙིང་པོ་ལེན་འདོད་བསྐྱེད་དེ་ད་འདི་ཡན་ཆད། འདི་ཡིན་ཟེར་བས་ད་ནི་དགའ་བ་ཉམས་རྟོགས་ཡོད་པའི་ཟུར་ད་ཉམས་རྟོགས་སྐྱེས་པའི་ཟུར་བྱས་བཞག་སྤྱོད་འཇུག་ལས་འདི་ལ་གླ་རྔན་བྱིན་ནས་ད་ག་རེ་བྱས་བཀོལ་སྤྱོད་བཏང་བ་རེད་ཟེར་བ

ཨ་ནི་བྱིན་ཟེར་གླ་རྔན་བྱིན་ཟེར་ད་ང་ཚོ་མོ་སུ་མི་ལུས་པའི་གཡོག་པོ་ད་ལས་ཀའི་ཀུན་ནི་ཁོ་གླ་ཅིག་སྤྲད་པ་རེད་འདི་འདྲ་བོ་ཅིག་གླ་ཅིག་སྤྲད་བྱིན་ཟེར་ཡིན་ནས་ཁོས་ཆོས་ཀྱི་ཅིག་གི་སྒྲུབ་པའི་མཐུན་རྐྱེན་མ་གཏོགས་ཅིག་མི་དགེ་བའི་ལས་བསགས་མཐུན་རྐྱེན་འགྲོ་གི་འདུག་ན་ཨ་ནི་ནམ་ཡང་བྱིན་རྒྱུ་བ་མ་རེད་པ་འདི་ལ་གླ་རྔན་བྱིན་ནས་ད་ར་ཕན་པ་མེད་པར་འདི་ལ་ནི་ཐམས་ཅད་སྦྱིན་པར་མི་བྱའོ་ད་ང་ཚོ་ཧ་གོ་དགོས་རེད་པ་སོ་སོ་རང་ཉིད་ཀྱི་ཉི་མ་གཅིག་ནང་ལོགས་ལ་ལུས་འདི་བཀོལ་སྤྱོད་ག་རུ་བཏང་བསྡད་འདུག་ཆོས་ཀྱི་ཐོག་ལ་མང་བ་བཏང་བསྡད་འདུག་ཨ་ནི་ཆོས་མ་ཡིན་པའི་ཕྱོགས་ལ་མང་བ་བཏང་བསྡད་འདུག། རེད་པ། འོ་དེ་བསམ་བཏང་ཆོས་ཀྱི་ཕྱོགས་ལ་བཏང་ཐུབ་ན་ཁོ་ལ་ཉིན་རེ་ཉིན་རེ་ཟས་འཚོ་བཅུད་ཡག་རེ་བྱིན་ཨ་ད་རང་བཞིན་ག་རེ་ནས་ཞིང་འདུག་རེ་ག་རེ་ཡག་ཡག་སྤྲད་ཁོ་ལ། ད་ཁོས་ཆོས་ཀྱི་ཐོག་ལ་མ་ཕྱིན་བྱས་སྡིག་པ་མི་དགེ་བ་འབའ་ཞིག་ནང་འགྲོ་འདུག་ན་ནི། ད་ཅི་ཡང་བྱིན་རྒྱུ་བ་མ་རེད་རེད་པ། གཞོན་ནུ་ཁ་ལག་ཡང་མ་ཟས་དེ་ནི་ཡག་ཤོས་རེད་སྡིག་ཆེན་ཚེ་རིང་བ་ལས་ཤི་ན་དགའ་རེད་ཟེར་གྱི་འདུག་ཁ་ལག་མ་ཟས་དེ་ནས་ག་ལེ་ག་ལེ་ཨང་ཤ་ངམ་རིང་བ་དེ་ཤི་འདུག་རེད་པ། སྡིག་ཆེན་ཚེ་རིང་བ་ལས་ག་རེ་ཚེ་ཐུང་ན་དགའ་ཟེར་གྱི་འདུག

ལུས་ལ་གྲུ་ཡི་བློ་བཞག་ནས། སེམས་ཅན་རྣམས་དོན་སྒྲུབ་པའི་ཕྱིར་ཡིད་བཞིན་གྱི་ནི་ལུས་སུ་བསྒྱུར། ད་སྤྱོད་འཇུག་ཚིག་འདི་རེད་པ་ད་ང་ཚོའི་ལུས་རྟེན་འདི། ཅིག། སེམས་ཅན་ཐམས་ཅད་འཁོར་བའི་ཕ་རོལ་འགྲོ་ཡག་གི་གྲུ་ལྟ་བུ་ཅིག་བསམ་བློ་བཞག། ལུས་ལ་གྲུ་ཡི་བློ་བཞག་ནས། སེམས་ཅན་རྣམས་ཀྱི་དོན་སྒྲུབ་པའི་ཕྱིར། ལུས་ལ་གྲུ་ཡི་བློ་བཞག་སེམས་ཅན་རྣམས་ཀྱི་དོན་ཡིད་བཞིན་གྱི་ནི་ལུས་སུ་བསྒྱུར་ཟེར་དུས། ད་ལུས་ཡིད་བཞིན་གྱི་ལུས་ནང་བཞིན་བསྒྱུར་དགོས་རེད། ད་ལུས་ཡིད་བཞིན་གྱི་ལུས་ནང་བཞིན་ག་འདྲ་བསྒྱུར་དགོས་རེད། ལུས་ཟག་བཅས་ཉེར་ལེན་ཕུང་པོ་རེད་པ་ད་ག་འདྲ་བསྒྱུར་གྱི་རེད། ད་ང་ཚོ་ལུས་འདིའི་སྟེང་བྱང་ཆུབ་སེམས་ཀྱི་ཉམས་ལེན་བྱེད་པའི་ལུས་ཡིད་བཞིན་གྱི་ནོར་བུ་ཆགས་ཚར་རེད་འདི་གང་ཕྱིན་ཚར་སོང། ལུས་འདོམ་གང་གྲུ་བཞི་དེ་བདེ་བ་ཅན་གྱི་ཞིང་ཁམས་ལ་དེ་ལ་ཟེར་གྱི་རེད་གསུངས་སོང། བྱང་ཆུབ་སེམས་ཀྱི་ཉམས་ལེན་ཉིན་ལྟར་ང་ཚོ་ལ་གཅིག་གོ་ལ་སོ་སེམས་རྒྱུད་དང་མ་འདྲེས་པ་ཡོད་གསུངས་ན་ད་དེ་འདྲའི་ལུས་འདི་ཡིད་བཞིན་གྱི་ལུས་སུ་འགྱུར་ཤ་རེད། བྱས་ཙང་ད་ག་རེད། འོ་ལགས་སོ། སྲིད་རྒྱུད་རྩིས་ཀྱི་རྣམ་པ་ཆགས་ལྟ་བུ་མི་ཚང་ལུས་འདི་ལ་ནི་རྒྱ་ཡུ་གུ་རིན་ཆེན་རིན་ཐང་མེད་པའི་འགྱུར་བས་ན་ལྕགས་ཀྱུ་སེམས་ཞེས་བྱ་བ་རབ་འདས་ཟུངས་སུ་དོར་བ་དེ་ཡིན་ཙང། ད་ཡེ་ཤེས་ཀྱི་ལུས་ལྟ་བུ་རྒྱུགས་རེས་ཡེ་ཤེས་ཀྱི་ལུས་སུ་རྒྱུགས། དེ་ཡང་ད་ག་ཟེ་མ་ཡིན་པར་སེམས་ཅན་ཐམས་ཅད་འཁོར་བ་ལས་སྒྲོལ་མཁན་གྱི་འབྲུ་ལྟ་བུ་ཅིག་འདུ་ཤེས་བཞག་ནས་རེད་བ། ལུས་ལ་འབྲུ་ཡི་བློ་བཞག་ནས་སེམས་ཅན་རྣམས་འདུལ་བའི་ཕྱིར་ཡེ་ཤེས་ཀྱིས་ནི་ལུས་སུ་བཅུག། དེ་དག་རང་དབང་ཡོད་ཀྱིས་ནི་རྟག་ཏུ་འཛུམ་པའི་ཞུ་འདི་བགྱིས། ཁྲོ་སྙིང་ངོ་སྲུང་ཡི་དྭགས་ནི་ལེན་མོ་ལུས་ཀྱི་སྤྱོད་ལམ་འདི་བྲིས་བྱ། འོ་ཡ། མི་ཡི་གྲུ་ལ་བརྟེན་ནས་སྡུག་བསྔལ་རྒྱ་མཚོ་ཆེ་ལས་བྲོས། གྲུ་དེ་ཕྱི་ནས་རྙེད་དཀའ་བས་རྨོངས་པའི་དུས་སུ་རྙེད་མོ་ད་འདི་རྙེད་དཀའ་བ་འདི་བྲིས་བྱ་ད་མ་ཕྱི་རྙེད་དཀའ་བའི་འོག་ཏུ་ལས་ལེགས་འདུག་ད་མི་ཡི་ལུས་བརྟེན་ཏེ་གྲུ་ཡི་བློ་བཞག་ནས་ད་སྡུག་བསྔལ་རྒྱ་མཚོ་དེ་དག་བྲོས། དེ་འདྲ་བའི་གྲུ་དེ་ཕྱིས་སུ་རྙེད་ཡང་ཡོང་མ་རྙེད་དཀའ་བ་དེ་རྨོངས་པའི་དུས་སུ་རྙེད་མ་ལོགས། རྨོངས་པས་འདི་མར་བཏང་འདི་རྨོངས་པ་སོ་སོ་རང་ཉིད་ལ་ཚུར་དྲན་དགོས་ཅེས་རྨོངས་པ་དག་ང་ཚོ་སོ་སོའི་མིང་རིང་སྤོས་ནས་རེད་པ་རྨོངས་པ་ག་རེ་ཡིན་ན་དག་རྨོངས་པ་རྫུ་འཕྲུལ་ཡིན་ན་ག་རེ་ཡིན་ན་རྨོངས་པ་རྫུ་འཕྲུལ་དག་དུས་སུ་སེ་སྟོང་ལ་དལ་འབྱོར་ལུས་རྟེན་ཐོབ་པའི་དུས་སུ་དག་གཉིད་ལོག་རྣ་བ་བརྒྱུད་པ་ཅིག་མ་དེས་རྨོངས་པ་དུས་སུ་གཉིད་མ་ལོག་ཅེས་དང་པོ་ཏོ་བའི་དཔེ་ཆོས་ལས། སྲིན་པོ་ཕྱག་འཚལ་སྐྱབས་མ་ཞུ་ཨ་ནེ་གཙང་པའི་ཉག་དང་རྨེའུའི་གཟན། ཞེས་གསུངས་པ་ལྟར་ད་གེའུ་ཤིང་པོ་ཏོ་ཡེ་བ་ག་ས་ང་ཚོ་གནས་བརྟན་ཡང་ན་ཅུང་སྤྲུལ་བ་རེད་གསུངས་ཡོད་ད་བ་ཁོ་རང་གིས་ད་ལམ་རིམ་བྱུང་བྱས་པ་རེད་འདི་ལ་ག་ལ་རེད་དཔེ་ཆོས་རིན་ཆེན་སྤོང་བ་ཟིག་རེད་ད་འདི་ཚིག་གྲངས་བཤད་དོ། ལམ་རིང་གི་དཔེ་ཆ་ཚང་དཔེའི་སྐོར་གཉའ་གནོན་གསུངས་ཤེས་རེད། ཧ་ལས་པའི་ཡག་པོ་བྱོས་རེད། དཔེ་ཆོས་རིན་ཆེན་སྤོང་བ་ཟེར་བྱོས་རེད། སྙན་མ་ང་ཚོ་བོད་ལ་བསྡད་དུས་དེ་དུས་མཇལ་མྱོང་ད་འདོར་དཔེ་ཆོས་རག་གི་མི་འདུག་བ། འོ་དེ་ཡིན་ཙང་ད་འདི་དཔེ་རྐྱང་གཉའ་སྐོར་ནས་གསུངས་ཤེས་རེད། ལམ་རིང་གི་དཔེ་ཅིག་ཉམས་ལེན་ཆ་ཚང་དཔེའི་སྐོར་ནས་གསུངས་ད་འདི་བདེ་མཆོག་གཉིས་ཀ་ཚོའི་སྐབས་དུ་དཔེ་དེ་ཡིན་ཟིག་རེད། སྲིན་པོའི་ཕྱག་འཚལ་ཟེར་དཔེ་ཅིག་རེད། རྐྱང་ལ་ཞོན་ཟེར་དཔེ་ཅིག་རེད། གཙང་པའི་མྱང་ཟེར་དཔེ་ཅི་རེད་རྨེའུ་གཟན་ཟེར་དཔེ་ཅི་རེད་ད་ཐམ་རྨེའུ་གཟན་ཟེར་ཞེས་ན་གོ་མ་སོང་ག་རེ་ལ་འོ་ན་ད་སྲིན་པོའི་ཕྱག་མཚན་ཟེར་དེ་ཧ་ལས་པའི་ཅིག་གིས་རྙེད་དཀའ་བ་ཅིག་རེད་ཟེར་ཀོང་པོ་ཞི་བ་རི་བའི་སྐད་ཅིག་རེད། དཔེར་ན་ང་ཚོ་ཅིག་ང་རང་ཚོ་འདུག་བསྡད་པས་ན་ད་ཅིག་གཙོ་བོ་ཚོ་རེ་འདུག་བསྡད་པས་ན་ཐབས་རྒྱག་པ་ཡང་འདི་གསར་བ་ནས་སྲིན་པོ་འཇིགས་སུ་རང་ཡག་དོན་ད་སྲིན་པོ་སྲིན་ཐོང་མི་ཤི་ཟ་མཁན་ཅིག་རེད་པ་མི་ཤི་ཟ་མཁན་ད་ནམ་རྒྱུན་སྲིན་པོ་སྲིན་ནི་མི་ཤི་ཟ་མཁན་ཅིག་རེད་འདུག་བ་ཁོ་ཡག་དོན་ཁབ་དུ་ང་རང་ཚོ་ཕྱག་འཚལ་བས་ན་བཞི་བོ་པས་རྙེད་དཀའ་བ་རེད་བ་ད་སྲིན་པོའི་ད་ངོ་འདྲེད་བྱེད་ན་ཁབ་ཏུ་ང་ཚོ་ཟ་ཧ་ཅིག་མ་འདོག་ཁོས་ང་ཚོ་ཕྱག་འཚལ་ཅིག་ཡོང་མ་སྲིད་པ་རེད་བ་ཡིན་ནས་ད་སྟབས་ལེ་སྟེང་འོག་མགོ་དུད་འགྲོས་ཅིག་ཡོང་པས་ན་ཧ་ལས་པའི་ད་ག་རེ་རེད་རྙེད་དཀའ་བ་རེད་ད་དེ་འཇོག་ལུས་དུས་དེ་ཡང་སྲིན་པོ་ཕྱག་འཚལ་བ་ནང་བཞིན་ཡིན་རེད་སྲིན་པོ་ཞིག་ཐབས་སྐྱ་བ་ཡང་ང་རང་ཚོ་ཡང་དུས་དོན་ཨང་སོ་སོ་ལ་ཕྱག་འཚལ་བ་ན་ད་དེ་མ་སྲིད་པ་རེད་བ་བཞི་བ་སྲིན་པོ་ང་རང་ཚོ་ཐུགས་ལམ་རྐྱང་ཟ་རྐྱང་བཏང་དེ་ཅིག་རེད་མ་འདོག་གསོད་རྐྱང་ཅིག་རེད་མ་འདོག་དེ་རྙེད་དཀའ་བ་ཅིག་རེད་ད་རྐྱང་ལ་ཞོན་ཟེར་རྐྱང་ལ་ཞོན་སྲིད་དོང་ལ་མི་གར་སྲིད་ན། རྐང་པོ་དང་དང་མེད་དུས་ན་ཅིག་ཅིག་ཡོད་རེད་སྲིད་དོ། ད་ཁོ་རྐྱང་ཞོན་ཡག་ཐབས་ཤེས་དང་རྐྱང་གོང་རེད་ཅེ་ན་ཁོ་རྐྱང་ཞོན་དོན་ཡག་རོགས་ཧོར་ཡོད་མ་རེད་སྲིད་ཁོ་རྐང་པའི་ཆ་ནས་དང་དང་མེད་པ་ཅེ་ཟུས་པའི་ཐོག་ནས་པའི་མི་ཅིག་ཡིན་སྲིད་རེད་ད་ཡིན་ན་ཁོས་རིག་པ་རྩིས་ནས་ཨ་ནི་རྐྱང་འདི་པའི་ཅིག་སྲབ་གཞུང་རིག་ནང་ལོག་ལ་ཡོང་བའི་དུས་ཚོད་ཅིག་ཁོས་ཏག་ཏག་སེམས་ཅེ།

ད་ཁོ་ཅི་དང་གང་བོ་དང་ན་མེད་དེ་རིང་རེད་སྙིང་ནས་སྐྱང་གི་རང་སྐྱང་གོ་རུང་དྲག་པོ་ཞིག་བུ་རེད་བ། ཡིན་ནས་ཁོས་ད་གོ་རུང་ཅིག་བཙལ་རེད་དགའ་འཕྲོ་ཞིག་བསྟན་ནས་ཁོས་གཞོན་དུ་བྱས་རེད་དེ་འདྲ་བོ་ཞིག་དཀོན་པོ་ཞིབ་ཅིག་རེད་ཟེར་ཡག་བཟོ་རེད། གཙང་པོའི་ཉ། གཙང་པོའི་ཉ་ཟེར་དེ་རུལ་སུང་འདུག་སྔ་མ་གཙང་ནི་ཆུ། འོ། མི་དེ་འདྲ་ལྷ་ས་ལས་རེད་ཟེར་གཙང་འདུག་བ་ཉག་དཀོན་པོ་ཡོད་ཟེར་རེད་ཅི་དང་གཙང་འདུག་བ་ཆུ་ཡོད་ཞིག་ར་ཡོད་མ་རེད། འོ། མི་དེ་གང་ཉག་དཀོན་པོ་ཡོད་ཟེར་བ། ཨང་ཁོ་ལྷ་ས་ཡོང་འདུག་བ་ཉིན་མོ་ཅིག་ཉ་ར་ཡོད་ཟེར་རེད་ཉ་ཅིག། སུས་ཅིག་མིག་བཀྲེས་ན་གོ་རུང་ཞིག་ཉོས་ན་ཉ་ཟ།